བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་བཞི་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན།
དེ་རིང་ལས་རིམ་ཁག་གི་ཐོག་མར་དབྱིན་ཡུལ་གྱི་མཉམ་འབྲེལ་རྒྱལ་ཚོགས་ནང་གི་སྐུ་ཚབ་སཱི་མོན་མེན་ལེ་མཆོག་གིས་རྒྱ་ནག་གཞུང་ནས་བོད་དང་ཝེ་གུར་བ་ཚོའི་ཐོག་གང་བྱུང་འཛིན་བཟུང་དང་སྡུག་སྦྱོང་གཏོང་རྒྱུ་མཚམས་འཇོག་བྱེད་དགོས་ལུགས་གསུངས་ཡོད་པ་བཅས་གལ་ཆེའི་གསར་འགྱུར་ཁག་དང། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པར་ཚོགས་མི་རྒྱལ་ཁབ་ཉི་ཤུ་ཙམ་གྱིས་རྒྱ་ནག་གཞུང་ངོས་ནས་བོད་ནང་གི་བཅའ་སྡོད་སློབ་གྲྭ་སྒོ་བརྒྱབ་དགོས་པའི་ཞུ་སྐུལ་གནང་འདུག།
ཡང་མཉམ་འབྲེལ་རྒྱལ་ཚོགས་ནང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་གནང་བའི་སྐབས་དང་བསྟུན་བོད་མི་དང་ཝེ་གུར་བ་སོགས་ཚོགས་སྡེ་མང་པོས་རྒྱལ་ཚོགས་མདུན་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། རྒྱ་ནག་གཞུང་གིས་བོད་ཀྱི་ནང་ཆོས་རིག་གཞུང་གཙོས་བོད་སྤྱིའི་ངོ་བོ་འགྱུར་བ་གཏོང་ཐབས་བྱེད་བཞིན་ཡོད་པར་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པས་སྐྱོན་བརྗོད་གནང་གི་འདུག།
གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་དང་བོད་བརྒྱུད་ནང་བསྟན་ཆོས་ཚོགས་ཁག་ཅིག་མཉམ་རུབ་ཀྱིས་གོ་སྒྲིག་གནང་བའི་ཉིན་གཉིས་ཀྱི་ལྷན་ཚོགས་ཐོག་ཐའེ་ཝན་མི་མང་གི་མངོན་འདོད་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་དུ་གདན་ཞུ་ཕུལ་ཕྱོགས་དང་དེ་ག་ནང་བཞིན་ཐའེ་ཝན་ནང་ཡོད་པའི་བོད་བརྒྱུད་ནང་པའི་ཆོས་ཚོགས་ཁག་གི་ད་ལྟའི་གནས་སྟངས་དང་མ་འོངས་པའི་འཕེལ་རྒྱས་སོགས་ཀྱི་སྐོར་གྲོས་བསྡུར་གནང་བའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་པ་སྐལ་བཟང་ལགས་སུ་བཀའ་འདྲི་ཞུས་ཏེ་ཕྱོགས་བསྡུས་ཞུས་པ་ཞིག་དང། དེ་ནས་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ནང་འཚོགས་པའི་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་དབུ་བཞུགས་མཛད་པ་མ་ཟད

ཁ་སང་གཟའ་མིག་དམར་ནས་བཟུང་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་གནང་བའི་ཚོགས་འདུའི་ཐོག་ནུབ་ཕྱོགས་རྒྱལ་ཁབ་མང་པོས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ད་ལྟའང་ཡར་རྒྱས་ཕྱིན་མེད་པའི་གནད་དོན་དེ་སྐྱོན་བརྗོད་དང་གླེང་སློང་བྱས་ཡོད་ཀྱང་ར་ཤི་ཡ་དང་ཨི་རན་གྱིས་གཙོས་རྒྱལ་ཁབ་ཁག་ཅིག་གིས་རྒྱ་ནག་ལ་བསྔགས་བརྗོད་ཀྱང་བྱས་ཡོད་འདུག། ནུབ་ཕྱོགས་རྒྱལ་ཁབ་ཚོས་སྐྱོན་བརྗོད་གནང་བའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་ནག་གིས་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་ཟེར་བའི་ཁྲིམས་གཞི་གསར་གཏོད་བྱས་པ་ནས་བཟུང་དམངས་གཙོ་དོན་གཉེར་བ་ཚོའི་ཐོག་དམ་དྲག་དང་སྤྱི་དམངས་ཀྱི་ཐོབ་ཐང་རྩོད་མཁན་ཚོར་རྡུང་རྡེག་བཏང་བའི་ལས་འགུལ་སྤེལ་ཡོད་ལུགས་དང། ཌེན་མཱག་གི་སྐུ་ཚབ་མཆོག་ནས་རྒྱ་ནག་གཞུང་ལ་རྩོམ་པ་པོ་དང་གསར་འགོད་པ་མང་གཙོ་དོན་གཉེར་བ་སོགས་གང་བྱུང་འཛིན་བཟུང་དོ་དམ་བྱེད་པ་དེ་དག་འཕྲལ་དུ་གློད་བཀྲོལ་གཏོང་དགོས་པ་མ་ཟད་ཁོང་ཚོར་སྨྲ་བརྗོད་རང་དབང་སྤྲོད་དགོས་པ་སོགས་དགོས་འདུན་བཏོན་གནང་འདུག་དེ་ག་ནང་བཞིན་སུད་སིའི་སྐུ་ཚབ་མི་ཤཱལ་མེ་སེར་མཆོག་གིས་རྒྱ་ནག་གིས་ཁྲིམས་མེད་ལུགས་མེད་གང་བྱུང་འཛིན་བཟུང་དོ་དམ་བྱས་པ་རྣམས་ནི་འགྲོ་བ་མིའི་རིགས་ཀྱི་ཐོག་ནག་ཉེས་བསགས་པ་ཞིག་ལ་ངོས་འཛིན་བྱེད་དགོས་པ་མ་ཟད་དེ་དག་གི་གནད་དོན་དེ་ཞིབ་འཇུག་བྱེད་དགོས་ལུགས་གསུངས་འདུག། ལྷག་པར་དུ་དབྱིན་ཡུལ་གྱི་སྐུ་ཚབ Simon Manley མཆོག་གིས་སྤྱི་ཚོགས་དྲ་ལམ་བརྒྱུད་རྒྱ་ནག་གིས་བོད་མི་དང་ཡུ་གུར་བ་ཚོའི་ཐོག་གང་བྱུང་འཛིན་བཟུང་དང་སྡུག་སྦྱོང་བཏང་དང་གཏོང་བཞིན་པའི་བྱ་སྤྱོད་མཐའ་གཅིག་ཏུ་མཚམས་འཇོག་བྱས་ནས་ཁོང་ཚོར་དོན་དམ་པའི་ཆོས་དད་རང་དབང་སྤྲོད་དགོས་ལུགས་གསུངས་འདུག་ཡང་ཨ་མི་རི་ཀའི་སྐུ་ཚབ Michelle Taylor མཆོག་གིས་ཤིན་ཅང་མངའ་ཁུལ་དུ་མི་རིགས་རྩ་བརླག་གཏོང་བའི་ལས་འགུལ་ནི་མི་སྤྱོད་ལས་འདས་པ་ཞིག་ཡིན་ལུགས་གསུངས་ཡོད་པ་བཅས་ནུབ་ཕྱོགས་རྒྱལ་ཁབ་ཀྱི་ཚོགས་མི་ཚོས་རྒྱ་ནག་ལ་སྐྱོན་བརྗོད་བྱས་འདུག་འོན་ཀྱང་རྒྱ་ནག་གི་སྐུ་ཚབ་ཚོགས་ཆུང་གི་ཚོགས་མི་ཞིག་གིས་འགྲོ་བ་མིའི་ཐོབ་ཐང་ལ་ཁ་གཡར་ཏེ་ཆབ་སྲིད་ཀྱི་དགོས་མཁོ་དང་བསྟུན་ནས་རྒྱ་ནག་གི་ནང་སྲིད་ལ་ཐེ་ཇུས་བྱེད་རྒྱུའི་བྱ་སྤྱོད་མཚམས་བཞག་དགོས་པ་མ་ཟད་གནས་ཚུལ་དེ་དག་ནི་ཁུངས་ལྡན་མིན་ལུགས་ཚུར་ཁ་རྡུང་བཏང་ཡོད་འདུག།
མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པར་ཚོགས་མི་རྒྱལ་ཁབ་ཉི་ཤུ་ཙམ་གྱིས་རྒྱ་ནག་གཞུང་ངོས་ནས་བོད་ནང་གི་གཏན་འཇགས་སློབ་གྲྭ་སྒོ་བརྒྱབ་དགོས་པའི་ཞུ་སྐུལ་གནང་ཡོད་པ་དང། འདི་ནི་སྔ་ལོར་དཔྱད་ནས་འདི་ལོ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་རྒྱལ་ཁབ་ལྡབ་གཅིག་ལྷག་མང་དུ་ཕྱིན་ཡོད་པ་རེད་འདུག་གནས་ཚུལ་རྒྱས་པར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།

ཐེངས་བཞི་པ་དེ་གནང་སོང། ལས་རིམ་ཐོག་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་གི་སྐུ་ཚབ་རྣམས་ལ་སྐར་ཆ་བཞི་བཅུ་ཞེ་ལྔ་གྱི་གཏམ་བཤད་ཀྱི་གོ་སྐབས་གནང་ཡོད་པའི་ཁྲོད་ཨ་མི་རི་ཀ་དང་ཁ་ན་ད། Denmark དང Estonia། France། Ireland། Norway དང Poland། New Zealand དང Australia སོགས་ཀྱིས་བོད་ནང་གི་གནས་སྟངས་གླེང་སློང་དང་འབྲེལ་བོད་མིའི་ཐོག་དྲག་གནོན་མཚམས་འཇོག་དགོས་པ། གཏན་འཇགས་བཅའ་སྡོད་སློབ་གྲྭ་སྒོ་བརྒྱབ་དགོས་པ། དེ་བཞིན་བོད་ཕྲུག་རྣམས་ལ་རང་གི་སྐད་ཡིག་བེད་སྤྱོད་བྱ་རྒྱུའི་ཐོབ་ཐང་དགོས་པ་སོགས་ཀྱི་ཞུ་སྐུལ་གནང་སོང།
རྒྱལ་ཁབ་ཉི་ཤུ་ཐམ་པ་ལ་བོད་དོན་རྒྱབ་སྐྱོར་ཁང་ཞུ་ཤུགས་ཆེན་པོ་གླེང་སོང། ཡང་ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་རུ་དགེ་རྒན་ཆེན་མོ་གནང་མྱོང་བ་དང་ད་ལྟ་ཁ་ན་ད་ཏོ་རོན་ཏོ་གཙུག་ལག་སློབ་ཆེན་ནས་སྤྱི་ཚོགས་རིག་པའི་སྐོར་སློབ་གཉེར་ཐོན་པའི་རྒྱ་ལོ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ད་རེས་རྒྱལ་ཚོགས་ནང་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་འདིའི་ཐོག་བོད་དོན་གླེང་མཁན་དེ་སྔ་ལས་མང་བ་བྱུང་ཞིང་ཚོགས་མི་རྒྱལ་ཁབ་ཉི་ཧོང་ལྟ་བུ་གིས་ད་རེས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་གླེང་བ་དེ་ཐེངས་དང་པོ་ཆགས་ཀྱི་ཡོད་པ་གསུངས་ཀྱི་འདུག།
དེའི་ནང་ནས་ད་དམངས་རྒྱལ་ཁབ་དམངས་གཞི་གཅིག་འཇར། ད་རེས་ཐེངས་དང་པོ་རེད་དེ། ཉི་ཧོང་ཁུལ་ལ་སོགས་ཐེངས་དང་པོ་གླེངས་སོང། ལྷག་པར་དུ་བཅའ་སྡོད་སློབ་གྲྭ་བཅའ་སྡོད་སློབ་གྲྭའི་སྐོར་ཤུགས་ཆེན་པོ་གླེང་གི་འདུག།
གཞི་རྩའི་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་དུས་བཀག་བསྐྱར་ཞིབ་ཆེད་ཚོགས་ཆུང་གི་སྙན་ཐོ་བཏོན་པ་དེ་ནི་གནས་ཚུལ་ཡོང་ཁུངས་གསུམ་ལ་གཞི་བཞག་པ་སྟེ་གཞུང་འབྲེལ་གྱི་ཡིག་ཆ་ཁག་དང་མཉམ་འབྲེལ་རྒྱལ་ཚོགས་རང་གི་འབྲེལ་ཡོད་ལས་ཁུངས་ཀྱི་ཡིག་ཆ་དེ་ནས་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་ཡིག་ཆ་བཅས་ཡིན་པ་རེད། ཡང་ད་རེས་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་གྲུབ་མཚམས། དབུས་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་སྤྱིར་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་དུས་བཀག་བསྐྱར་ཞིབ་རིམ་པ་བྱས་པའི་ཁྲོད་རྒྱ་ནག་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནད་དོན་ཐད་དྲི་རྩད་ནན་པོ་བྱས་ཡོད་ཀྱང་རྒྱ་ནག་གཞུང་གི་ངོ་ཚབ་རྣམས་ཀྱིས་དེ་འབྲེལ་ལན་འདེབས་གཙང་མ་ཞུ་ཐུབ་ཀྱི་མེད་པ་གསུངས་ཀྱི་འདུག། གང་ལྟར་ཉིས་སྟོང་བཅོ་བརྒྱད་ལོའི་བསྐྱར་ཞིབ་ཐེངས་གསུམ་པ་དེའི་ནང་ལོགས་ལ་རྒྱ་ནག་མི་སྣས་དྲི་བ་མང་པོ་ཞིག་ཕྱིར་ལན་རྒྱབ་ཐུབ་ཡོད་མ་རེད། དེ་རིང་འདི། ད་ཐེངས་བཞི་པ་འདི་ནང་ལ་ཡིན་པ་ན། འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་དམིགས་བསལ་གྱི་བོད་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས། དངོས་ཡོད་དྲང་བདེན་གྱི་ཐོག་ནས་ལན་རྒྱབ་ཡག་གི་རྒྱ་ནག་ལ་གདེང་ཚོད་ཡོད་མ་རེད་དེ། ད་ལྟ་བོད་ནང་འགྲོ་བ་མིའི་ཐོབ་ཐང་གི་རྡོག་རོལ་བཏང་གི་ཡོད་པ་དེ་ཚོ་ཕྱི་གསལ་ནང་གསལ་བྱས་བྱས་བཤད་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག་བཤད། ཡང་གཞན་ཡང་ད་རེས་རྒྱལ་ཁབ་མང་དག་ཅིག་གིས་རྒྱ་ནག་གཞུང་གི་ངོས་ནས་དེ་སྔ་རྒྱལ་ཚོགས་ཀྱིས་ཆེད་བཏོན་གནང་བའི་ཤིན་ཅང་དང་འབྲེལ་བའི་སྙན་ཐོ་ལག་བསྟར་དགོས་པ་དང། རྒྱལ་སྤྱིའི་སྤྱི་དམངས་དང་ཆབ་སྲིད་ཀྱི་ཐོབ་ཐང་ཁག་གི་གྲོས་མཐུན་ལ་ཁས་ལེན་བྱས་པ་རྣམས་ལག་བསྟར་དགོས་པ་མ་ཟད་ཧོང་ཀོང་ནང་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་ཕྱིར་འཐེན་དགོས་པ་སོགས་ཀྱི་ལམ་སྟོན་ཁག་ཅིག་ཡང་གནང་སོང། དེ་བཞིན་ད་རེས་རྒྱལ་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་གྲུབ་མ་ཐག་རྒྱ་ནག་ནང་རང་དབང་དང་འགྲོ་བ་མིའི་ཐོབ་ཐང་རྩོད་ལེན་གནང་མཁན་གྱི་ཚོགས་པ་ཁག་ཅིག་གི་སྐུ་ཚབ་ཚོས་གསར་འགོད་ལྷན་ཚོགས་ཤིག་བསྐོང་ཚོགས་གནང་ཡོད་པ་དང། སྐབས་དེར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངེས་སྟོན་པ་ལྷ་སྒྲོན་བཀྲས་མཐོང་ལགས་ཀྱིས། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་ཚོགས་གཙོ་གོང་མ་ལྕམ་མི་ཤེལ་བྷེ་ཆེ་ལེད་ལགས་ཀྱིས་ཁོང་གི་ལས་དུས་སྐབས་བོད་ཀྱི་གནད་དོན་ཐོག་ཐེངས་གཅིག་ཀྱང་གླེང་མེད་སྟབས་ད་རེས་རྒྱ་ནག་ཐོག་གི་དུས་བཀག་བསྐྱར་ཞིབ་ཐོག་ཚོགས་མི་རྒྱལ་ཁབ་ཉི་ཤུ་ཙམ་གྱིས་བོད་དོན་གླེང་བ་འདི་ནི་བོད་ཀྱི་གནད་དོན་ཐོག་ལ་དཀྱོགས་མཚམས་ཤིག་ཡིན་པའི་རེ་བ་གནང་གི་ཡོད་པ་གསུང་གི་འདུག་དེ་མཚུངས་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་འགན་འཛིན་བསྟན་འཛིན་ཟླ་བ་ལགས་ཀྱིས་སྔ་ལོ་བརྩིས་ན་འདི་ལོ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་རྒྱལ་ཁབ་ལྡབ་གཅིག་ལྷག་མང་དུ་ཕྱིན་པ་དེ་བཟང་ཕྱོགས་ཀྱི་རྣམ་འགྱུར་ཡིན་པ་གསུང་གི་འདུག།

སྤྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་ཉིན་དུས་བཀག་བསྐྱར་ཞིབ་ཚོགས་ཆུང་གི་ངོས་ནས་རྒྱ་ནག་ལ་དེ་འབྲེལ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དང་འབྲེལ་ལམ་སྟོན་ཁག་ཅིག་གནང་གི་ཡོད་པ་རེད། གནས་ཚུལ་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། མཉམ་འབྲེལ་རྒྱལ་ཚོགས་ནང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཐད་དུས་བཀག་བསྐྱར་ཞིབ་གནང་བའི་སྐབས་དང་བསྟུན་བོད་མི་དང་ཝི་གུར་བ་སོགས་ཚོགས་སྡེ་མང་པོས་རྒྱལ་ཚོགས་མདུན་རྒྱ་ནག་གཞུང་ལ་ངོ་རྒོལ་གྱི་སྐད་འབོད་གནང་བའི་སྐོར་སུད་སི་ནས་འདི་གའི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་རྟེན་གཞི་བཟུང་བའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ནས་རྒྱ་ནག་གཞུང་ལ་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་བཟང་ཕྱོགས་ཀྱི་འགྱུར་བ་ཇི་ཙམ་ཕྱིན་ཡོད་དམ་ཞེས་བཀའ་འདྲི་གནང་བའི་རྗེས། རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་ལེགས་པོ་ཡོད་ཅེས་སྙན་སེང་ཞུ་བའི་སྐབས། མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་ཡོ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པ་དང་སུད་སིའི་ཡུ་གུར་ཚོགས་པ། འཇར་མན་ནང་རྟེན་གཞི་བཟུང་བའི་ཕོ་ལུང་ཀུང་ཆོས་འཁོར་སྒོམ་སྒྲུབ་ཚོགས་པ་ཐུན་མོང་ནས་རྒྱ་ནག་གུང་ཁྲན་ཏང་གིས་འགྲོ་བ་མིའི་ཐོབ་ཐང་མུ་མཐུད་རྡོག་རོལ་གཏོང་རྐྱང་ལས་བཟང་ཕྱོགས་ཀྱི་འགྱུར་བ་མེད་ཅེས་མཉམ་འབྲེལ་རྒྱལ་ཚོགས་ནས་སྔར་ལས་ལྷག་པའི་གཟིགས་ཞིབ་གནང་རོགས་ཅེས་མཉམ་འབྲེལ་རྒྱལ་ཚོགས་ལ་ཞལ་ཕྱོགས་ཏེ་དེ་ལྟར་སྐད་འབོད་བྱས་སོང། ཐེངས་འདིའི་ལྷན་ཚོགས་ལ་རྒྱ་ནག་གཞུང་གི་སྐུ་ཚབ་མི་གྲངས་མང་པོ་མངགས་གཏོང་གིས་གཞོན་ཞུར་སྙན་ཞུ་གནང་པའི་ནང་བོད་ནང་འབྲོག་པ་གནས་སྤོས་བྱེད་དགོས་དོན་ནི་བོད་ས་ས་བབ་ཧ་ཅང་མཐོ་པོ་ཡོད་ཙང། འབྲོག་པའི་ལུས་ཁམས་བདེ་ཐང་ལ་ཞེ་དྲག་གནོད་འཚེ་ཡོང་གི་འདུག་དེ་འདྲ་སོང་ཙང། འབྲོག་པའི་བདེ་ཐང་གི་ཆེད་དུ་འབྲོག་པ་གནས་སྤོས་བྱེད་ཀྱི་ཡོད་ཅེས་བརྗོད་འདུག། དེ་བཞིན་གཏན་འཇགས་སློབ་གྲྭ་འཛུགས་དགོས་དོན་ནི་ཁྱིམ་ཚང་དང་སློབ་གྲྭའི་བར་རྒྱང་ཐག་ཤིན་ཏུ་རིང་པོ་ཡོད་ཙང་ཕ་མ་ཚོས་རང་འགུལ་གྱིས་ཕྲུ་གུ་གཏན་འཇགས་སློབ་གྲྭར་བཏང་བ་རེད་ཅེས་སྟབས་བདེའི་འགྲེལ་བཤད་བྱས་པའི་རྗེས་རྒྱལ་ཚོགས་ཀྱི་ཁོངས་མིའི་རྒྱལ་ཁབ་ཉི་ཤུ་ལྷག་ཙམ་གྱི་སྐུ་ཚབ་ཀྱིས་འབྲོག་པ་གནས་སྤོས་དང་གཏན་འཇགས་སློབ་གྲྭའི་གནད་དོན་དེར་ཤིན་ཏུ་ཐུགས་འཚབ་ཡོད་ཅེས་དྲི་རྩད་གནང་པའི་སྐོར་ལ། ཚོགས་འདུར་མཉམ་ཞུགས་གནང་མཁན་སུད་སིར་བཅའ་བཞུགས་སྐུ་ཚབ་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་འགྲེལ་བརྗོད་གནང་དོན་དུ། ད་ལྟའི་གི་བསྐྱར་ཞིབ་འདི་ནང་ལ། གནད་འགག་ཆེ་ཤོས་དེ་ག་རེ་བྱུང་སོང་ཞུས་པས་ན་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ལ་དྲི་བ་ཐད་ཀར་བཀོད་གནང་སོང། འདི་ནང་ལས་དམིགས་བསལ་བརྗོད་གཞི་དེ་ཚོ་ཆོས་དད་རང་དབང། དེ་ག་ནང་བཞིན་གྱི་གཏན་འཇགས་བསླབ་གྲྭ་ནང་ལ་ཨ་ནི་བོད་པའི་སྤུ་གུ་ཚོ་བཏང་གི་ཡོད་པ་དང་འདི་གི་གནས་སྟངས་བྱས། འདི་ཤུལ་ལ་ད་སྤྱི་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སྐོར་ལ་དྲི་བ་བཀོད་གནང་སོང།
དེ་བཞིན་ལྷན་ཚོགས་ཀྱི་དཔྱད་གཞིར་རྒྱ་ནག་གཞུང་གིས་བོད་ནང་ཆོས་དད་རང་དབང་ལ་བཀག་སྡོམ། སྨྲ་བརྗོད་རང་དབང་ལ་དམ་དྲག་བྱེད་པ་ཆུང་ངུའི་དུས་ནས་ཕ་མ་དང་ཁ་བྲལ་ཏེ་ལྟ་སྤྱོད་ལ་འགྱུར་བ་གཏོང་ཐབས་གདོད་མའི་ཁོར་ཡུག་དང་གྲོགས་ཏེ་སྡོད་མཁན་འབྲོག་པ་རྣམས་མ་འདོད་བཞིན་དུ་གནས་སྤོས་ཀྱིས་འབྲོག་པའི་འཚོ་བར་འགན་སྲུང་མེད་པའི་གནས་ཚུལ་ཞིབ་ཕྲ་འཁོད་པའི་སྙན་ཞུ་འབུལ་ལམ་ཞུས་པ་ཡིན་ཅེས་འཇར་མན་ནང་བཅའ་བཞུགས་གནང་མཁན་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ཁའེ་མུ་ལར་མཆོག་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར

ང་ཚོ་བོད་མི་བཙན་བྱོལ་བ་རྣམས་ནི་གཞིས་ལུས་བོད་འབངས་རྣམས་ཀྱི་རང་དབང་ལྡན་པའི་མགྲིན་ཚབ་ཞིག་ཡིན། མགྲིན་ཚབ་ནོར་བ་མེད་པ་ཞིག་བྱེད་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་འདུག་ངོས་རང་ལ་ཆ་བཞག་ན་སུད་སིར་སྐྱེས་པ་ཡིན། ངོས་སྐྱེས་སའི་ཡུལ་དེའི་ནང་དེར་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ཡོད་ཙང་དུས་རྟག་ཏུ་མཉམ་འབྲེལ་རྒྱལ་ཚོགས་གཞུང་སྒོའི་མདུན་དུ་ཡོང་སྟེ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་གཞོན་ཆོས་སྙན་ཞུ་གནང་རྒྱུ་དེ་ཤིན་ཏུ་གལ་འགངས་ཆེན་པོ་འདུག་ཅེས་དང། ལས་འགུལ་གོ་སྒྲིག་གནང་མཁན་གྱི་གྲས་ཡུ་རོབ་བོད་རིགས་གཞོན་ནུ་མཐུན་ཚོགས་ཚོགས་པའི་རྒྱུན་ལས་ཨ་མི་པ་ལགས་ནས་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པར་དེ་ལྟར་འགྲེལ་བརྗོད་གནང་བྱུང། ལོ་བཞི་རེའི་མཚམས་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ནས་རྒྱལ་ཁབ་སོ་སོའི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ལ་ཡར་རྒྱས་ཕྱིན་ཡོད་མེད་རྟོག་ཞིབ་གནང་པའི་སྐབས་ང་ཚོས་རྒྱ་ནག་གཞུང་གིས་གཞོན་ཆུང་སྙན་ཞུ་ག་རེ་ཕུལ་གྱི་ཡོད་མེད་དེར་རྟོག་ཞིབ་བྱས་ཏེ་རྒྱ་ནག་གཞུང་གིས་མུ་མཐུད་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་རྣམས་ཐེར་འདོན་བྱེད་རྒྱུའི་ཆེད་དུ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་མདུན་དུ་ཡོང་བ་ཡིན་ཅེས་དེ་ལྟར་འགྲེལ་བརྗོད་གནང་བྱུང། དེའི་ཐོག་ལ་བཀའ་མོལ་གནང་ཡས་དང་ང་ཚོའི་སེམས་ཁྲལ་ཕར་ཞུ་ཡས་ལ་གོ་སྐབས་དེ་རག་ཡོད་རེད། གོ་སྐབས་དེ་རག་བྱས་ནས་ཁོང་ཚོ། ཚོགས་མི་ལུང་པ་འཐུས་མི་རེ་རེ་དེ་ཚོ་རྒྱ་ནག་ལ་ཕར་ཞུ་ཡས་དེ་ཡིས་ང་ཚོའི་རེ་བ་དེ་རེད། མཇུག་ཏུ་དེ་སྔོན་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་ཉིན་གྲངས་བཅུ་གཉིས་ཟས་བཅད་ངོ་རྒོལ་གནང་མཁན་དགོན་པ་ཚེ་བརྟན་དངོས་གྲུབ་ལགས་ནས་ལས་འགུལ་ནང་མཉམ་ཞུགས་དང་ཆབས་ཅིག་དགོས་དོན་སྒྲོག་འགྲེལ་གནང་དོན་དུ།
དགོས་དོན་དུ་ཡང་དེ་ང་ཚོ་བོད་ནང་ལ་ཡང་ད་ད་ལྟ་བོད་མི་རིགས་ཁོ་རང་རྩ་བརླག་བཏང་ཡག་གི་ད་ཉེན་ཁ་ཆེན་པོ་ཞེ་པོ་ཅིག་སྒང་ལ་སླེབས་བསྡད་ཡོག་རེད་ད་འདི་གས་དེ་ད་ལྟ་བོད་ནང་ལ་ཡང་སྤུ་གུ་བེད་ཏེ་ས་ཡ་ལྷག་བེད་ཏེ་ཕ་མ་དང་ཁ་བྲལ་ད་སྐད་ཡིག་སྐད་དང་ཡི་གེ་ཆོས་དང་རིག་གཞུང་བེད་ཁོ་རང་རྩ་བརླག་འགྲོ་ཡག་གི་ད་རྒྱ་མི་གི་འཆར་གཞི་འདི་འདྲ་ཞིག་སྟེང་བཅས་འགྲོ་བསྡད་ཡོད་དུས་ཙམ་པ་ལ་ཡང་ཉེན་ཁ་འདི་འདྲ་ག་ལ་ཡང་ང་ཚོ་འདི་སུད་སི་ནང་བསྡད་མཁན་གྱི། ཨཱ་ནི་དེ་འགྲོ་བ་མིའི་ཐོབ་ཐང། ཨཱ་དེ་རིང་དེ་རྒྱ་ནག་རང་ལ་ཡང་ཨཱ་ནི་བསྐྱར་ཞིབ་བྱེད་ཀྱི་ཡོད་དུས། འདིའི་ཐོག་ལ་ཡང་གསལ་པོ་ཁོ་རང་མདུན་དང་མདུན་ཐུག་བྱས་ཨཱ་ནི་སྐད་ཆ་བཤད་ཡ་དགོས་ཀྱི་རེད་ང་རང་ཚོ་མི་ད་ལྟ་ནང་ལོགས་ལ་ཐལ་ཡོད་རེད་དེ་འདིའི་སྐོར་ལ་དང་གནས་ཚུལ་མང་པོ་ཡོད་རེད་འོང་འདིའི་སྐོར་ལ་ཡང་ཞུ་ཡ་རེད། ཐེངས་འདིའི་ལྷན་ཚོགས་ཀྱི་ནང་རྒྱ་ནག་གཞུང་གིས་ལོ་བཞིའི་རིང་གི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་གཞོན་ཆོས་སྙན་ཞུ་གནང་པའི་སྐབས་འཐུས་མི་རྒྱལ་ཁབ་ཉི་ཤུ་ལྷག་ཙམ་གྱིས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་དེར་ཐུགས་འཚབ་ཡོད་ཅེས་གསུངས་པ་དང། དེ་དང་ཕྱོགས་མཚུངས་རྒྱལ་ཁབ་མང་པོ་ཞིག་གི་སྐུ་ཚབ་ནས། རྒྱ་ནག་གཞུང་གིས་ཡུ་གུར་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་དེར་ཐུགས་འཚབ་ཡོད་ཅེས་སྐྱོན་བརྗོད་གནང་བ་ཡིན་ཙང། རྒྱ་ནག་གཞུང་ཞེད་སྣང་མེད་ཀྱང་འཚེར་སྣང་དང་འབྲེལ་ཁ་སྐྱེངས་པོ་བྱུང་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་ནས།
གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། རྒྱ་གར་གྱིས་རྒྱ་ནག་ལ་འགྲོ་བ་མིའི་ཐོབ་ཐང་དང་ཕོ་མོ་དབྱེ་འབྱེད་བུད་མེད་ཀྱི་ཐོབ་ཐང་ལ་བརྩི་འཇོག་བྱེད་དགོས་པའི་འབོད་སྐུལ་གནང་འདུག་དེ་ཡང་ཟླ་བ་འདིའི་ཚེས་ཉི་ཤུ་གཉིས་ནས་འགོ་བཙུགས་ཏེ་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་དུས་བཀག་བསྐྱར་ཞིབ་སྙན་ཐོ་གསན་བཞེས་གནང་བའི་དུས་ཚོད་འདིར་རྒྱ་གར་གྱི་སྐུ་ཚབ Gaurav Kumar མཆོག་གིས་དོན་ཚན་གསུམ་དུ་དབྱེ་བའི་ཐོག་ནས་རྒྱ་ནག་ལ་དགོངས་ཚུལ་དང་འབོད་སྐུལ་གནང་བའི་དང་པོར། ཡུན་གནས་ཐུབ་པའི་འཛུགས་སྐྲུན་ཡར་རྒྱས་བཏང་བ་དང་ཆབས་ཅིག་སོ་སོའི་མི་དམངས་ཀྱི་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ལོངས་སུ་སྤྱོད་རྒྱུའི་ཐོབ་ཐང་སྤྲོད་དགོས་པ། གཉིས་པ། ཕོ་མོ་དབྱེ་འབྱེད་མེད་པ་དང་བུད་མེད་དང་བུ་མོ་ཚོའི་ནུས་སྟོབས་གོང་འཕེལ་གཏོང་ཐབས་སུ་འདྲ་མཉམ་གྱི་ཐོབ་ཐང་སྤྲོད་དགོས་པ། གསུམ་པ། ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཚོའི་མངོན་འདོད་ལྟར་བསྟི་གནས་ཚང་མའི་ནང་བཟང་ཕྱོགས་ཀྱི་ཡར་རྒྱས་གཏོང་ཐབས་དགོས་པ་སོགས་དོན་ཚན་གསུམ་གྱི་ཐོག་ནས་དགོངས་ཚུལ་བཏོན་འདུག། ཡང་གོང་ཞུས་གནས་ཚུལ་ནང་གསལ་ལྟར་ན་ཐེངས་འདིའི་ཚོགས་འདུ་ཟླ་བ་འདིའི་ཚེས་ཉི་ཤུ་གཉིས་ནས་ཕྱི་ཟླ་གཉིས་པའི་ཚེས་གཉིས་བར་སྐོང་ཚོགས་གནང་གི་ཡོད་པའི་དུས་ཚོད་འདིར། རྒྱལ་སྤྱིའི་ཁྱོན་ཡོངས་ནས་རྒྱ་ནག་ལ་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་ནས་སྐྱོན་བརྗོད་དང་དྲི་བ་གཏོང་མཁན་ཡོང་རྒྱུའི་ཚོད་དཔག་བྱེད་ཀྱི་ཡོད་འདུག་ཀྱང་རྒྱ་ནག་གི་ངོས་ནས་ཀྱང་གནད་དོན་དེ་དག་ཐོག་དག་བཤེར་དང་ལན་འདེབས་བརྒྱབ་རྒྱུའི་གོ་སྐབས་ཤིག་ཀྱང་ཆགས་རྒྱུ་ཡིན་འདུག་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་ཐད་བསྐྱར་ཞིབ་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ནས་བཟུང་ད་རེས་གནང་རྒྱུ་ཐེངས་དང་པོ་ཆགས་ཀྱི་ཡོད་འདུག་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གི་དམིགས་བསལ་སྐུ་ཚབ་རྒྱ་ནག་ལ་གཟིགས་སྐོར་ཕེབས་ཏེ་ཤིན་ཅང་མངའ་ཁུལ་ནང་རྒྱ་ནག་གཞུང་གི་བྱ་སྤྱོད་སྤེལ་སྟངས་སྐོར་སྙན་ཐོ་བཏོན་གནང་བ་ནས་བཟུང་རྒྱལ་ཚོགས་ནང་འདི་ལྟ་བུའི་བསྐྱར་ཞིབ་ཐོག་ཚོགས་འདུ་སྐོང་ཚོགས་གནང་རྒྱུའི་དུས་ཚོད་ཞིག་ཡིན་དུས་སྙན་ཐོ་གཞི་བཟུང་རྒྱ་ནག་གིས་ལན་འདེབས་རྒྱག་དགོས་པ་ཞིག་ཀྱང་ཆགས་རྒྱུ་ཡིན་འདུག། རྒྱ་ནག་གཞུང་གིས་བོད་ཀྱི་ནང་ཆོས་རིག་གཞུང་གཙོས་བོད་སྤྱིའི་ངོ་བོ་འགྱུར་བ་གཏོང་ཐབས་བྱེད་བཞིན་པར་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པས་སྐྱོན་བརྗོད་གནང་བའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཧེལ་སིང་ཀིའི་འགྲོ་བ་མིའི་ཐོབ་ཐང་ཐེབས་རྩ་ཁང། The Helsinki Foundation for Human Rights། གིས་ཇེ་ནི་ཝར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་ནང་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐད་དུས་བཀག་བསྐྱར་ཞིབ་ཀྱི་ལས་དོན་མ་ཚུགས་པའི་ཉིན་གཅིག་གི་གོང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་དངོས་ཡོད་གནས་སྟངས་གསལ་སྟོན་བྱས་པའི་ཚོགས་འདུ་ཞིག་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གཉིས་ཉིན་གོ་སྒྲིག་ཞུས་ཏེ་ཨ་རིའི་གཞུང་གི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛེ་རེ་ཛི་ཡཱ་གིས་དྲ་ལམ་བརྒྱུད་ཚོགས་འདུ་དང་འབྲེལ་བའི་གསུང་བཤད་གནང་བའི་ནང།
His Holiness the Dalai Lama's succession process འདས་པའི་ལོ་ངོ་བཅུ་ཕྲག་མང་པོའི་རིང་རྒྱ་ནག་གཞུང་གིས་གདུག་རྩུབ་ཧ་ཅང་ཆེ་བའི་སྲིད་བྱུས་ལམ་ལུགས་ཀྱི་འོག་ནས་བོད་བརྒྱུད་ནང་བསྟན་རྒྱ་ནག་ཅན་དུ་བསྒྱུར་རྒྱུ་དང། བོད་མི་ཚོར་རང་གི་སྐད་ཡིག་དང་ཆོས་ལུགས་མི་རིགས་རིག་གཞུང་སྲུང་སྐྱོབ་བྱེད་མི་འཇུག་པའི་ལས་འགུལ་སྤེལ་བཞིན་ཡོད་ཅེས་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ཀྱི་ནང་ཆོས་རིག་གཞུང་སྤྱི་ཡི་ངོ་བོ་འགྱུར་བ་གཏོང་ཐབས་བྱེད་བཞིན་ཡོད་ལ། ལྷག་པར་དུ ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་ཀྱི་གནད་དོན་དེ་རྒྱ་ནག་གཞུང་རང་ཉིད་ཀྱི་ཆབ་སྲིད་ཀྱི་དགོས་མཁོ་བསྒྲུབ་ཆེད་ཁ་ལོ་བསྒྱུར་ཏེ་སྤྲུལ་སྐུའི་ཡང་སྲིད་ཀྱི་དོན་སྙིང་གི་ལྟ་གྲུབ་ཁག་མང་གཙོ་དང་མི་ལྡན་པའི་རྒྱ་ནག་དམར་ཤོག་ཚོགས་པའི་ལམ་ལུགས་ཀྱི་ནང་ཚུད་ཐབས་བྱེད་བཞིན་ཡོད་པར་སྐྱོན་བརྗོད་ཤུགས་ཆེན་བྱས་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ཨ་མི་རི་ཀའི་ངོས་ནས་བོད་དོན་ཐད་འགྱུར་བ་མེད་པའི་རྒྱབ་སྐྱོར་ཡོད་པ་ནན་བརྗོད་གནང་བ་ཁག་ནི་ཧ་ཅང་གི་གནད་འགག་ཆེན་པོ་ཡིན་པར་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ལྕམ་སྐུ་ཨོ་སི་ར་ཛེ་ཡཱ་གིས་མར་གསུང་བཤད་གནང་བ་དེའི་བརྒྱུད་རིམ་ནང་ལོགས་ལྟ་བ་ཡིན་པ་ཡིན་ན། ད་རྒྱ་ནག་གིས་དེ་འདྲའི་གི་འགྲོ་བ་མིའི་ཐོབ་ཐང།

ལ་གདོང་ལེན་བྱེད་དགོས་ཡ་ད་འདི་གལ་ཆེན་པོ་རེད་བསམ་གི། འདི་ཚེས་ཉི་ཤུ་རྩ་གསུམ་ཉིན་སུད་སི་ཇི་ནི་ཝར་གྲོང་ཁྱེར་དུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་སྐབས་རྒྱ་ནག་ཁྱོན་ཡོངས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འབྲེལ་བའི་དུས་བཀག་དཔྱད་ཞིབ་ཐེངས་བཞི་པ་དེ་བཞིན་འགོ་འཛུགས་གནང་ཡོད་པ་དང། འདི་ལོའི་སྙན་ཐོའི་ནང་བོད་ཀྱི་སྐོར་གནད་དོན་མི་འདྲ་བ་བཅོ་བརྒྱད་ཙམ་ཐེར་འདོན་བྱས་ཡོད་པའི་ཁྲོད། བོད་ནང་རྒྱ་ནག་གཞུང་གིས་བཙུགས་པའི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་མཚམས་འཇོག་དགོས་པ་གསལ་སྟོན་བྱས་འདུག་ཅིང་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛི་ཡ་མཆོག་གིས། འདས་པའི་ལོ་བཞི་དང་ཕྱེད་ཀའི་རིང་རྒྱ་ནག་ཐོག་ཞིབ་འཇུག་དང་དཔྱད་ཞིབ་བྱས་པའི་དུས་ཡུན་དེའི་རིང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་རྒྱ་ནག་ནང་བསམ་ཚུལ་མི་མཐུན་པ་དང་གཞུང་ཕྱོགས་ཀྱི་ཆབ་སྲིད་ལངས་ཕྱོགས་ལ་མོས་མཐུན་མི་བྱེད་མཁན་ཚོར་འཇིགས་སྣང་དང་བཟོད་བསྲན་མེད་པར་དྲག་གནོན་བྱས་པའི་ཐོག་ནས་ཉམས་ཉེས་བཏང་ཡོད་པ་ཤེས་རྟོགས་ཐུབ་ཡོད། འོན་ཀྱང་དྲག་གནོན་གྱི་ལས་འགུལ་དེ་དག་མངོན་གསལ་དོད་ཤོས་ནི་བོད་ནང་སྤེལ་ཡོད་པ་གསུངས་འདུག་པ་མ་ཟད་འདི་ལྟ་བུའི་དཀའ་ངལ་དང་གདུག་རྩུབ་ཀྱི་གནས་སྟངས་དེའི་འོག་ལ་ཡང་བོད་མི་ཚོས་གསར་གཏོད་ཀྱི་ཐབས་ལམ་གྱི་ཐོག་ནས་རང་གི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་ཐབས་བྱེད་བཞིན་ཡོད་པ་ནི་ཧ་ལས་དགོས་པ་ཞིག་ཡིན་པ་གསུངས་འདུག་ཡང་སྤེན་རྒྱལ་ཁབ་ཏུ་གནས་བཞུགས་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ནི་ཧ་ཅང་གི་ཛ་དྲག་ཡིན་ནའང་དེའི་སྐོར་རྒྱལ་སྤྱིའི་ཐོག་ལ་མངོན་གསལ་དོད་པོས་ཡི་གླན་སློང་ཐུབ་མིན་ནི་རྒྱལ་ཁབ་སུ་སུ་ཡིས་རྒྱ་ནག་ལ་བསྟུན་མཁས་བྱེད་མིན་ལ་རག་ལས་ཡོད། ཨ་རིའི་གཞུང་གིས་རྒྱུན་དུ་བོད་ནང་གི་དངོས་ཡོད་གནས་སྟངས་སྐོར་གླན་སློང་གནང་བ་དེ་ཡིས་དམངས་གཙོའི་རྒྱལ་ཁབ་གཞན་ཚོ་ལ་མིག་དཔེ་སྟོན་པ་ཞིག་ལ་ངོས་འཛིན་གནང་གི་ཡོད་པའང་འགྲེལ་བརྗོད་གནང་བྱུང། འགྲོ་བ་མིའི་ཐོབ་ཐང་གི་རིན་ཐང་ལྟ་བ་དེ་ངོས་འཛིན་བྱེད་མཁན་གྱི་རྒྱལ་ཁབ་དེ་ཚོ་ལ་ཨ་ནི་དཔེ་མཚོན་ཅིག་དང་ཨ་ནི་གནས་ཐུབ་ཀྱི་ཡོད་ཡ་གི་རྣམ་པ་འདྲ་བོ་ཅིག་རེད་དེ་འདི་ག་ལ་ད་ཅིག་མང་གཙོ་རྒྱལ་ཁབ་དེ་ཚོ་གིས་ངེས་པར་དུ་ཨ་ནི་ཨ་མི་རི་ཀ་གཞུང་ནང་བཞིན

དེ་དང་ཕྱོགས་མཚུངས་བོད་ནང་གདུག་རྩུབ་ཅན་གྱི་སྲིད་བྱུས་ལག་བསྟར་བྱེད་མཁན་གྱི་དཔོན་རིགས་སྤྱི་དང་ལྷག་པར་དུ་བོད་ཕྲུག་ས་ཡ་གཅིག་ལྷག་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ཁག་གི་ནང་བཏང་སྟེ་བོད་པའི་ངོ་བོ་སིམ་ཐབས་ཀྱི་ལས་འགུལ་སྤེལ་མཁན་གྱི་དཔོན་རིགས་ཚོར་ཨ་རིའི་ནང་ཡོང་རྒྱུའི་ཐོངས་མཆན་ཝི་ཛ་སྤྲོད་རྒྱུར་དམ་དྲག་བྱས་པ་སོགས་ལངས་ཕྱོགས་མཁྲེགས་པོ་བཟུང་བཞིན་ཡོད་པ་གསུངས་འདུག་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
རྣམ་པ་ཚོས་ད་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ང་ཚོའི་གསར་འགྱུར་མུ་མཐུད་དེ་གསན་ཞུ་རོགས་གནང། དགེ་འདུན་པ་དཀོན་མཆོག་གྲགས་པ་ལགས་སུ་རྒྱ་ནག་གཞུང་གིས་ཡུན་རིང་དྲི་རྩད་བཀག་ཉར་བྱས་ནས་གློད་ཡོད་ན་ཡང་ཁོང་གི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་མེད་པ་རེད་འདུག་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འབྲེལ་བ་བྱས་པའི་ཉེས་མིང་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ནང་འཛིན་བཟུང་བཙན་ཁྲིད་བྱས་ཡོད་པའི་ཀན་སུའུ་ཞིང་ཆེན་ཐེ་བོ་རྫོང་གི་གཡི་བ་ཡུལ་ཚོའི་བཀྲ་ཤིས་དགོན་པའི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་སུ་དང་པོ་ཉི་མ་གསུམ་ཙམ་རིང་དྲི་རྩད་བཀག་ཉར་བྱས་རྗེས་ད་ལྟའི་ཆར་གློད་བཀྲོལ་བཏང་ཡོད་ན་ཡང་དམ་བསྒྲགས་རྐྱེན་གྱིས་ཁོང་གི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཐུབ་རྒྱུ་དཀའ་ལས་ཁག་པོ་ཆགས་ཡོད་པ་འབྲེལ་ཡོད་བོད་མི་གཉིས་ནས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།

ཐེངས་ཁ་ཤས་ལ་བཙན་བཟུང་བཙན་འཁྲིད་བྱས་མྱོང་ཡོད་པའི་སྐོར་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནས་བཞུགས་སྒར་དུ་རྟེན་གཞི་བྱས་པའི་ཀིརྟི་བྱིས་པ་གྲྭ་ཚང་དུ་ལོ་མང་རིང་སློབ་གཉེར་གནང་སྟེ་སློབ་མཐར་ཕྱིན་རྗེས་ལོ་ངོ་ལྔ་ཙམ་རིང་ཀིརྟི་བྱིས་པ་གྲྭ་ཚང་གི་ཡིག་ཚང་དུ་ཕྱག་ལས་གནང་མྱོང་ཡོད་པ་དང་རྗེས་སུ་ཕྱི་ལོ་ཉིས་སྟོང་བཅུ་གཉིས་ནང་ཕྱིར་ཕ་ཡུལ་དུ་ཕེབས་ཏེ་དབྱི་པ་ཡུལ་ཚོའི་བཀྲ་ཤིས་དགོན་པར་དགེ་རྒན་གྱི་ཕྱག་ལས་གནང་བཞིན་ཡོད་པ་རེད། འབྲེལ་ཡོད་ནས་མུ་མཐུད་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་ནི་ནམ་རྒྱུན་ཉམས་ལེན་ཁོ་ནར་བརྩོན་མཁན་ཞིག་ཡིན་པ་ལས་ཆབ་སྲིད་ཀྱི་ལས་དོན་གཉེར་མཁན་དང་རྒྱ་ནག་གི་སྒྲིག་ཁྲིམས་དང་འགལ་མཁན་རིགས་མིན་པ་དང་ས་གནས་མང་ཚོགས་ནས་ཁོང་ནི་དད་གུས་བྱ་ཡུལ་གྱི་དགེ་འདུན་པ་ཞིག་ཡིན་པའི་སྐོར་བཅས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་དཀའ་རྙོག་སེལ་མ་ཐུབ་པ་དེས་རྒྱ་གར་ལས་རྒྱ་ནག་ལ་གནོད་ཚབས་ཆེ་བ་ཡོད་ལུགས་དགོངས་ཚུལ་གསུངས་འདུག་དེ་ཡང་རྒྱ་གར་གྱི་དམག་སྤྱི་ཟུར་པ་སྐུ་ཞབས་ཨེམ་ཨེམ་ནཱ་ར་ཝེ་ནཱི་མཆོག་གིས The Print ཞེས་པའི་གསར་ཤོག་ནང་དཔྱད་རྩོམ་ཞིག་སྤེལ་ཡོད་པ་དེའི་ནང། རྒྱ་དཀར་ནག་གཉིས་ཀྱི་ས་མཚམས་དཀའ་རྙོག་སེལ་ཐབས་སུ་གནད་དོན་གསུམ་གཞི་ལ་བཞག་དགོས་གསུངས་ཡོད་པ་ནི་དོན་ཚན་དབྱེ་འབྱེད་གནང་བ་གང་ཞིག་ལ་ནང་དོན་ཕལ་ཆེར་གཅིག་མཚུངས་ལྟ་བུ་ཡིན་འདུག་ལ་དཔྱད་རྩོམ་དེའི་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་བཅུ་པའི་ནང་སྐབས་དེའི་རྒྱ་གར་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཆེན་མོ་བ་སུན་ཝེ་ཏུང་ལས་གནས་ནས་འཁྱུར་ཏེ་ཕེབས་སྐྱེལ་གྱི་འདུ་འཛོམས་ཞིག་གི་ཐོག་ཁོང་གིས་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇའེ་ཤང་ཀར་མཆོག་ལ། རྩ་བའི་ང་ཚོ་ཡུལ་གཉིས་བར་མི་མཐུན་པའི་གནད་དོན་ཡོང་སྲིད་པ་རེད། ཡིན་ནའང་དེ་དག་སེལ་ཐབས་སུ་གྲོས་མོལ་དང་གོ་བསྡུར་བྱང་བཤད་ཀྱི་ལམ་ནས་སེལ་མི་ཐུབ་པ་ཡང་ཡོད་མ་རེད་ཅེས་གསུངས་ཡོད་པ་དེར་རྒྱ་གར་གྱི་ཕྱི་སྲིད་བློན་ཆེན་མཆོག་གིས། ས་མཚམས་ཀྱི་དཀའ་རྙོག་སེལ་ཐབས་བྱེད་རྒྱུ་དེ་ནི་ཞི་བདེ་ལྷིང་ཆགས་ཙམ་མ་ཡིན་པར་ཡུལ་གཉིས་ཀྱི་འབྲེལ་བ་རྒྱུན་གནས་ཐུབ་རྒྱུར་ཡང་ཕན་ཐོགས་ཡོད་པ་ཞིག་རེད་ཅེས་བཀའ་ལན་གནང་ཡོད་པའི་སྐོར་ལུང་འདྲེན་གནང་སྟེ་གང་ལྟར་དམག་སྤྱི་ཟུར་པ་ཨེམ་ཨེམ་ན་ར་ཝེ་ན་མཆོག་གིས་གོང་ཞུས་དཔྱད་རྩོམ་དེའི་ནང་གནད་དོན་མང་དག་ཞིག་དགོངས་ཚུལ་བཏོན་གནང་འདུག་ཁོང་གིས་ས་མཚམས་བཅད་མཚམས་དང་དེའི་འགྲེལ་བཤད་ས་མཚམས་དབྱེ་འབྱེད་སོགས་ཀྱི་ཐད་ནས་ས་གནས་ས་ཐོག་ནས་དབྱེ་མཚམས་སོགས་འབྱེད་དགོས་རྒྱུ་གལ་ཆེན་པོ་ཡིན་པའི་འགྲེལ་བརྗོད་གནང་འདུག་འོན་ཀྱང་དཔྱད་རྩོམ་དེའི་ནང་གལ་ཆེན་པོར་ལུང་འདྲེན་དང་འགྲེལ་བཤད་གནང་བའི་ནང་དོན་གཅིག་ནི། ས་མཚམས་དབྱེ་བ་གཅོད་རྒྱུ་དེ་ཡིན་ལུགས་གསུངས་ཏེ་དཔེ་མཚོན་དུ་ལོ་ངོ་མང་པོའི་གོང་ནས་བཞག་པའི་ས་མཚམས་ཀྱི་དབྱེ་མཚམས་དང་སྐབས་དེའི་ས་མཚམས་དབྱེ་བ་བཞག་མཁན་གྱི་གཞུང་དང་མི་སྣ་ཞེས་བཀོད་དེ། ད་ལྟ་རྒྱ་ནག་གི་གཞུང་འཛིན་བཞིན་པའི་བོད་ཀྱི་ཨག་སའི་ཅིན་ཞེས་ལུང་འདྲེན་གནང་སྟེ་བོད་ཀྱི་ས་མཚམས་ཀྱི་ཐད་དཀའ་རྙོག་སེལ་ཐབས་སུ་གྲོས་མོལ་དང་ཐག་གཅོད་དུ་ནན་པོ་ཞིག་བྱེད་དགོས་རྒྱུ་གལ་ཆེན་པོ་རེད་ཅེས་གསུངས་ཡོད་འདུག་འོན་ཀྱང་ཁོང་གིས་དེ་དང་ཆབས་ཅིག་ས་མཚམས་ཀྱི་དཀའ་རྙོག་སེལ་མ་ཐུབ་པ་དེས་རྒྱ་གར་ལས་རྒྱ་ནག་ལ་གནོད་ཚབས་ཆེ་བ་ཡོད་རེད་ཅེས་དགོངས་ཚུལ་བཏོན་གནང་འདུག་སྤྱིར་བཏང་རྒྱ་དཀར་ནག་གཉིས་བར་དེ་སྔ་བོད་ནང་དུས་འགྱུར་མ་བྱུང་བའི་གོང་ས་མཚམས་ཀྱི་རྙོག་དྲ་མེད་ཀྱང་རྗེས་སུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུའི་ནང་ནས་བྱུང་བ་ཞིག་ཡིན་པ་དང་ད་བར་ཡུལ་གཉིས་བར་གྲོས་མོལ་ཐེངས་བཅུ་གྲངས་འགའ་ཤས་གནང་ཡོད་ཀྱང་དམིགས་བསལ་དོན་འབྲས་སོན་པ་ཞིག་ཡོང་གི་མེད་པ་རེད། རྒྱ་གར་ལྷོ་ཕྱོགས Andhra Pradesh མངའ་སྡེའི་ནང་གི་རྟེན་གཞི་བྱས་པའི Agastya རྒྱལ་སྤྱིའི་ཚོགས་པ་ནས་གདན་ཞུས་ལྟར་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དང་དྲུང་ཡིག་བསྟན་འཛིན་པད་མ་ལགས་རྣམ་གཉིས་རྒྱ་གར་རྒྱལ་ཡོངས་འགོ་ཁྲིད་ཚོགས་འདུར་ཕེབས་བཞུགས་གནང་འདུག

བེད་སྤྱོད་གཏོང་རྒྱུ་ཕན་ཐོགས་ཡོང་ཆེད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང་སེམས་དང་བསམ་པའི་ཤེས་ཡོན་ཆ་སྙོམས་ཤིག་སྤྲོད་རྒྱུ་ནི་གལ་འགངས་ཆེན་པོ་ཡིན་པ་བཅས་ཀྱི་སྐོར་གྲོས་མོལ་བྱུང་ཡོད་པ་ཕྱི་ཚེས་ཉི་ཤུ་གསུམ་རེས་གཟའ་མིག་དམར་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱིས་གནས་ཚུལ་སྤེལ་གནང་འདུག།
འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།
ཐའེ་ཝན་ཕྱོགས་ནས་རྒྱ་ནག་གིས་ཐའེ་ཝན་མཚོ་ཁུལ་དུ་ཡང་བསྐྱར་དབུགས་ལྒང་དྲུག་གསར་དུ་བཏང་བ་ཤེས་རྟོགས་བྱུང་ཡོད་པ་དང། དེ་ལས་དབུགས་ལྒང་གཅིག་ཐའེ་ཝན་གྱི་གླིང་ཕྲན་གྱི་མཁའ་དབྱིངས་བརྒྱུད་ནས་འཕུར་སྐྱོད་བྱས་ཡོད་པའི་སྐོར་བརྗོད་འདུག། ཐའེ་ཝན་བདེ་སྲུང་ལས་ཁང་གིས་ཟླ་བ་དང་པོའི་ཚེས་ཉི་ཤུ་གཅིག་རེས་གཟའ་ཉི་མའི་ཉིན་འགྲེལ་བརྗོད་གནང་བའི་ནང་ཐའེ་ཝན་ཕྱོགས་ནས་རྒྱ་ནག་གིས་ཐའེ་ཝན་མཚོ་ཁུལ་དུ་བཏང་བའི་དབུགས་ལྒང་དྲུག་ཤེས་རྟོགས་བྱུང་ཡོད་པ་དང་དེ་ལས་དབུགས་ལྒང་གཅིག་ཐའེ་ཝན་གླིང་ཕྲན་གྱི་མཁའ་དབྱིངས་བརྒྱུད་ནས་འཕུར་སྐྱོད་བྱས་ཡོད་པ་དེ་ནི་ཐའེ་ཝན་ཕྱོགས་ནས་ཟླ་ངོ་ཕྱེད་ཙམ་གྱི་ནང་དུ་གསར་དུ་ཤེས་རྟོགས་བྱུང་བའི་རྒྱ་ནག་གི་དབུགས་ལྒང་ཞིག་ཡིན་པའི་སྐོར་བཤད་འདུག་གཞན་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་གྱི་སྔོན་ཐའེ་ཝན་གྱི་སྲིད་འཛིན་འདེམས་བསྐོ་མ་གནང་བའི་གོང་ཙམ་ལ་ཐའེ་ཝན་བདེ་སྲུང་ལས་ཁང་ནས་རྒྱ་ནག་གཞུང་གིས་མཁའ་དབྱིངས་ཀྱི་བདེ་འཇགས་དང་དབུགས་ལྒང་སྤྱད་ནས་ཐའེ་ཝན་མི་དམངས་ཀྱི་སེམས་ཁམས་དཀྲུག་ཐབས་བྱེད་བཞིན་ཡོད་པའི་སྐོར་སྐྱོན་བརྗོད་ནན་མོ་གནང་འདུག་ལོ་སྔོན་མའི་ཕྱི་ཟླ་གཉིས་པའི་ནང་དུ་ཨ་རི་ཕྱོགས་ནས་རྒྱ་ནག་གིས་བཏང་བའི་སོ་མྱུལ་གྱི་དབུགས་ལྒང་ཞིག་གཏོར་ཡོད་ཅིང། རྒྱ་ནག་ཕྱོགས་ནས་དེ་ནི་གཞུང་ཕྱོགས་དང་འབྲེལ་བ་མེད་པའི

ཨ་རི་དང་ཐེ་ཝན་གཉིས་ཀྱི་ངོས་ནས་རྒྱ་ནག་གིས་ཐེ་ཝན་ཐོག་འཛིན་པའི་ལངས་ཕྱོགས་བཅས་པའི་བརྗོད་གཞིའི་ཐོག་མཁས་པའི་བསམ་ཚུལ་བསྡུ་ལེན་བྱེད་པའི་སྐབས། རྒྱ་ནག་གི་ངོས་ནས་ཏོག་དབྱིབས་གཉན་རིམས་ཀྱི་བཀག་སྡོམ་དང་འབྲེལ་བའི་ཁྲིམས་གཞིའི་ཐོག་ནས་ཐེ་ཝན་མཉམ་ཚོང་འབྲེལ་གྱི་འགོག་རྐྱེན་བཟོ་སྲིད་པ་དང། ཐེ་ཝན་ཟླ་སྒྲིལ་གཏོང་ཐབས་སུ་རྒྱ་ནག་བཅིངས་འགྲོལ་དམག་དཔུང་གིས་འགོག་རྐྱེན་བཟོ་སྲིད་པ་རེད་ཅེས་དང། དེ་དག་ལ་གདོང་ལེན་བྱེད་རྒྱུའི་ཐད་ཨ་མི་རི་ཀའི་རྒྱབ་སྐྱོར་མེད་པ་ཡིན་ན། ཐེ་ཝན་ཁག་པོ་ཆགས་ཀྱི་རེད་ཅེས་ཀྱང་བསམ་ཚུལ་བཏོན་འདུག་ཡང་ཞིབ་འཇུག་དེའི་ནང་བརྒྱ་ཆ་ཉི་ཤུ་རྩ་དྲུག་ཙམ་གྱིས་ཐེ་ཝན་ལ་ཚུར་རྒོལ་དང་བཙན་འཛུལ་བྱེད་རྒྱུར་རྒྱ་ནག་ལ་ནུས་པ་དང་སྟོབས་ཤུགས་གཉིས་ཀ་ཡོད་རེད་ཅེས་བསམ་ཚུལ་བཏོན་འདུག་གང་ལྟར་བརྒྱ་ཆ་བརྒྱད་ཅུ་ཙམ་གྱིས་ད་ལྟའི་གནས་བབ་ལ་གཞིགས་པས་རྒྱ་ནག་གིས་ཐེ་ཝན་ལ་བཙན་འཛུལ་བྱེད་རྒྱུ་མ་མཐར་ལོ་ལྔའི་ནང་ཚུད་མི་སྲིད་པ་རེད་ཅེས་བསམ་ཚུལ་བཏོན་ཡོད་པ་རེད། སྤྱིར་བཏང་བསམ་ཚུལ་བསྡུ་ལེན་དེ་བཞིན་ཐའེ་ཝན་ནང་རྒྱལ་ཡོངས་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་བསྡུ་ལས་དོན་མ་གཉེར་བའི་གོང་ཙམ་ལ་བྱས་པ་ཞིག་ཡིན་འདུག་ལ། ད་ཆ་རྒྱ་ནག་གིས་དངོས་ཤུགས་བརྒྱུད་གསུམ་ནས་ཐེ་བྱུས་བྱེད་མིན་ལ་མ་ལྟོས་པར་ཐའེ་ཝན་དམངས་གཙོ་ཡར་ཐོན་ཚོགས་པར་རྒྱལ་ཁ་ཆེན་པོ་ཐོབ་ཡོད་པ་རེད། ཧྥི་ལི་ཕིན་ཡི་སྲིད་འཛིན Ferdinand Marcos ཆུང་བ་ཡིས་ཉེ་ཆར་ཐའེ་ཝན་སྲིད་འཛིན་འོས་བསྡུའི་ནང་ལའེ་ཁྲིན་ཐའེ་ལ་རྒྱལ་ཁ་ཐོབ་པར་འཚམས་འདྲི་ཞུས་པར་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་པའི་ལན་འདེབས་སུ་ཟླ་བ་འདིའི་ཚེས་ཉི་ཤུ་གསུམ་རེས་གཟའ་མིག་དམར་ཉིན་སྲིད་འཛིན་མར་ཁོ་སི་ཡིས་ཐའེ་ཝན་རང་བཙན་ལ་ངོས་ལེན་མེད་པ་དང་ཁོང་གི་རྒྱལ་ཁབ་ཀྱིས་རྒྱ་ནག་གཅིག་གི་སྲིད་བྱུས་ལ་བརྩི་སྲུང་གནང་གི་ཡོད་པ་ཧྥི་ལི་ཕིན་སི་ཡི་སྲིད་འཛིན་གྱིས་གསུངས་འདུག GMA ཞེས་པའི་ཧྥི་ལི་ཕིན་གསར་འགྱུར་ཁང་གིས་ཁོང་ལ་བཅར་འདྲི་བྱས་པའི་ལེ་ཚན་ནང་ཟླ་བ་འདིའི་འགོ་སྟོད་ཁོང་གིས། ལའེ་ཁྲིན་ཐའེ་ལ་སྲིད་འཛིན་གྱི་མཚན་ཐོག་ནས་འཚམས་འདྲི་ཕུལ་བ་དེ་ནི་སྤྱིར་བཏང་ཡ་རབས་བཟང་སྤྱོད་ཀྱི་སྒོ་ནས་གནང་བ་ཞིག་ཡིན་པ་གསལ་བཤད་གནང་འདུག་འདས་པའི་ལོ་འདིའི་ནང་ཧྥི་ལི་ཕིན་སི་དང་རྒྱ་ནག་གཉིས་ཕན་ཚུན་འཐབ་རྩོད་ལན་མང་བྱུང་ཡོད་པ་དང་ཆབས་ཅིག་སྲིད་འཛིན་མར་ཁོ་སི་ཡིས་ཧྥི་ལི་ཕིན་ས་ཁོངས་ནང་ཨ་རིའི་དམག་དཔུང་རྟེན་གཞི་རྒྱ་སྐྱེད་བཏང་གནང་བ་སོགས་དམག་དོན་སྲུང་སྐྱོབ་ཀྱི་ལས་གཞིའི་ཐོག་ཨ་མི་རི་ཀ་དང་མཉམ་འབྲེལ་གནང་རྒྱུའི་འདུན་པ་བཏོན་གནང་ཡོད་པ་རེད། རྒྱ་ནག་གིས་ཧྥི་ལི་ཕིན་སི་ཡི་བྱེད་སྟངས་དེ་རྙོག་དྲ་སློང་གཞིའི་གནད་དོན་ཞིག་ལ་བརྩིས་ཡོད་པ་དང་ཨ་རི་ངོས་ནས་ཐའེ་ཝན་ཐོག་འཛིན་པའི་རྒྱ་ནག་གི་སྲིད་བྱུས་ལ་འགྲན་རྩོད་བྱེད་བཞིན་པའི་ཆ་ཤས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་རེད། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་དང་བོད་བརྒྱུད་ནང་བསྟན་ཆོས་ཚོགས་ཁག་ཅིག་མཉམ་རུབ་ཀྱིས་གོ་སྒྲིག་གནང་བའི་ཉིན་གཉིས་ཀྱི་ལྷན་ཚོགས་ཐོག་ཐའེ་ཝན་མི་མང་གི་མངོན་འདོད་བཞིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་དུ་གདན་ཞུ་ཕུལ་ཕྱོགས་དང་དེ་བཞིན་ཐའེ་ཝན་ནང་ཡོད་པའི་བོད་བརྒྱུད་ནང་པའི་ཆོས་ཚོགས་ཁག་གི་ད་ལྟའི་གནས་སྟངས་དང་མ་འོངས་པའི་འཕེལ་ཕྱོགས་སོགས་ཀྱི་སྐོར་གྲོས་བསྡུར་གནང་འདུག་པ་འདིའི་ཐད་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང།
ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱི་ལམ་སྟོན་འོག་ཕྱི་ཟླ་དང་པོའི་ཚེས་བཅོ་བརྒྱད་དང་བཅུ་དགུ་ཉི་མ་གཉིས་ཀྱི་རིང་ཐའེ་ཝན་གཞོན་གཙང་གཙུག་ལག་སློབ་གཉེར་ཁང་གི་བོད་བརྒྱུད་ནང་བསྟན་ཞིབ་འཇུག་སྡེ་ཚན་དང་ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་ཞིབ་འཇུག་ཚོགས་པ། ཐའེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་བཅས་མཉམ་སྒྲུབ་ཀྱི་ཐོག་ནས་ཐའེ་ཝན་གྱི་མངའ་སྡེ་ཤིན་ཀྲུར་ནང་དུ་ཡོད་པའི་གཞོན་གཙང་གཙུག་ལག་སློབ་གཉེར་ཁང་གི་ཚོགས་ཁང་དུ་ཐའེ་ཝན་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་དང་མ་འོངས་འཕེལ་རྒྱས་གཏོང་ཕྱོགས་སྐོར་གླེང་སྟེགས་ཆེན་མོ་དང་སྐབས་དང་པོའི་ཆོས་ཚོགས་ཁག་གི་ལས་དོན་ཚོགས་འདུ་ཞིག་ཚོགས་གནང་བཞག་ལྷན་ཚོགས་ཐོག་ཆེད་དུ་གདན་འདྲེན་ཞུས་པའི་ཐའེ་ཝན་གྱི་མཁས་དབང་སློབ་དཔོན་ཆེན་པོ་ལིའུ་ཡུས་ཀོང་ལགས་དང་ཝང་ཧི་ཅི་ལགས། སློབ་དཔོན་ཆེན་པོ་ལྕམ་ཕང་མི་ལིང་ལགས་བཅས་ནས་བོད་བརྒྱུད་ནང་བསྟན་གྱི་ད་ལྟའི་གནས་བབ་དང་མ་འོངས་འཕེལ་ཕྱོགས་ཀྱི་སྐོར་དཔྱད་རྩོམ་སྒྲོག་སྦྱང་གནང་བ་དང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་དུ་གདན་འདྲེན་ཞུ་རྒྱུར་ཐའེ་ཝན་མང་ཚོགས་ཀྱི་ལངས་ཕྱོགས་ཞེས་པའི་སྐོར་ལ་གསུང་བཤད་དང་དྲི་བ་དྲིས་ལན་ཡང་གནང་འདུག་ལ། ཐའེ་ཝན་གྱི་མི་མང་གི་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དགའ་བསུའི་རྣམ་པ་ནི་ཚད་ཧ་ཅང་མཐོ་པོ་ཡོད་པའི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐའེ་ཝན་དུ་ཞབས་སོར་འཁོད་ཐུབ་པའི་མངོན་འདོད་ཆེན་པོ་བྱེད་ཀྱི་ཡོད་པ། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་དཔའ་བོ་སྐལ་བཟང་རྒྱལ་མཚན་ལགས་ཀྱིས་ཞལ་པར་ཐོག་འགྲེལ་བརྗོད་གནང་བྱུང། ཨ་ནི་ཚོགས་དུས་གཉིས་པ་དེ་གི་ཐོག་ལ་ཐའེ་ཝན་གྱི་ད་ལྟ་མཁས་དབང་ནང་ཆེན་བོད་ཀྱི་ནང་བསྟན་ཐོག་ལ་ཉམས་ཞིབ་བྱེད་མཁན་མཁས་དབང་ཁོང་རྣམ་པས་ཀྱི་ད་ནི་བོད་ཀྱི་ནང་བསྟན་གྱི་ཐོག་ལ་ལྟ་སྟངས་དང་དེ་ཚོ་ལ་དགེ་སྐྱོན་དེ་གས་ག་རེ་ཡོད་པ་དེ་ཚོ་ཕར་བགྲོ་གླེང་བྱེད་ཡ་དེ་དང་མཉམ་དུ་ལ་ད་མཁས་དབང་ཁྱེད་ཀྱི

སྤྱི་ཚོགས་ཁག་གི་ནང་ལ་ཟླ་བ་གཉིས་རིང་ཐོག་ལ་ཕྱི་ལོགས་ཐེངས་མ་རེར་འགྲོ་ཡག་དེ་ངེས་པར་དུ་མར་འགྲོ་ཡག་གི་གནས་སྟངས་དེ་ཆགས་བསྡད་ཡོད་རེད་ད་ལྟའི་ཆར་ལ་ད་འདས་པའི་ལོ་གཉིས་གསུམ་གྱི་ནང་ལ་དཀའ་ལས་འདིར་བརྒྱབ་ནས་ཞུ་གཏུག་མང་པོ་ཞིག་བྱས་ཏེ་ད་ལྟའི་ཐའེ་ཝན་གཞུང་གི་ལ་ཆེས་ཀྱི་ག་ལ་བཟང་ཕྱོགས་ཀྱི་འགྱུར་བ་ཆེན་པོ་ཞིག་བཏང་སྟེ་ནས་ཁོང་ཚོ་འདི་ན་ལ་ཟླ་བ་དྲུག

གཞུང་ལ་ཡིན་པ་ན་དེ་ལ་ཐོང་དང་དེ་ག་ནང་བཞིན་གྱི་བཟང་ཕྱོགས་གི་མང་པོ་ཡོད་ཀྱི་རེད། ཐའེ་ཝན་ནང་བོད་བརྒྱུད་ནང་བསྟན་ལ་དད་པ་བྱེད་མཁན་མི་མང་ཧ་ཅང་མང་པོ་ཡོད་པ་དང། ནང་ཆོས་སློབ་གཉེར་བྱ་མཁན་ནི་མང་ནས་མང་དུ་འགྲོ་བཞིན་ཡིན་ཀྱང། རྒྱ་ནག་གཞུང་གིས་ཆོས་ཚོགས་རྣམས་དོན་གཅོད་ལས་ཁང་དང་འབྲེལ་བ་བཟོས་ནས་ཆབ་སྲིད་ལ་བསྒྱུར་ཐབས་བྱ་བཞིན་ཡིན་པའི་སྐོར་ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་མཆོག་གིས་མུ་མཐུད་གསུངས་གནང་གི་འདུག། ཨ་ནེ་སྤྱིར་བཏང་རྒྱ་ནག་དམར་ཤོག་གི་ལག་པ་དེ་ག་པར་ཡིན་ནའང་བརྐྱངས་བསྡད་ཡོད་པ་ཡིན་དུས

ད་རྒྱ་ཡིག་ཡག་པོ་ཤེས་མཁན་མང་དུ་འགྲོ་ཨ་ནི་འཛིན་གྲྭ་ཁྲིད་མཁན་དང་ནང་ཆོས་སྤེལ་ཏེ་ལྷག་པར་སློབ་གཉེར་རང་གནང་མཁན་མང་དུ་འགྲོ་ཡག་དང་ཡག་ཏུ་འགྲོ་དེ་ཡར་རྣམ་པ་དེ་སེ་བ་ཞེ་བ་ཆགས་ཀྱི་འདུག། ཉིན་གཉིས་ཀྱི་ལྷན་ཚོགས་ཀྱི་ཐོག་ཐའེ་ཝན་གྱི་ནང་པའི་ཆོས་ཚོགས་དང་གཙུག་ལག་སློབ་གཉེར་ཁང་བོད་བརྒྱུད་ནང་བསྟན་ཞིབ་འཇུག་སྡེ་ཚན་གྱི་མི་སྣ་སོགས་གལ་ཆེའི་མི་སྣ་མང་པོ་ཞིག་ནས་མཉམ་ཞུགས་གནང་བཞག། ཡང་ཚོགས་ཐུན་བཞི་པར་བོད་ཀྱི་ཆོས་བརྒྱུད་རྙིང་མའི་སྐུ་ཚབ་མཁན་པོ་ཀཿ་ཐོག་རིག་འཛིན་ཆེན་པོ་ལགས་དང། བཀའ་བརྒྱུད་པའི་སྐུ་ཚབ་མཁན་པོ་འཕྲིན་ལས་རྣམ་རྒྱལ་ལགས་ས་སྐྱའི་སྐུ་ཚབ་མཁན་པོ་ངག་དབང་མཁས་གྲུབ་ལགས། དགེ་ལུགས་པའི་སྐུ་ཚབ་དགེ་བཤེས་ལྷ་རམས་པ་བློ་བཟང་དབང་ཕྱུག་ལགས་བཅས་ནས་སོ་སོའི་ཆོས་བརྒྱུད་ཀྱི་ངོ་སྤྲོད་དང་འབྲེལ་ཐའེ་ཝན་དུ་བྱུང་རིམ་དང་ད་ལྟའི་གནས་བབ་མ་འོངས་འཕེལ་ཕྱོགས་སོགས་ཀྱི་སྐོར་ལ་གསུང་བཤད་གནང་བཞག། ལས་རིམ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ཡིན།

འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད་ང་ཚོའི་ལས་རིམ་མུ་མཐུད་དེ་གསན་བཞུགས་རོགས་གནང། ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་ན་འཚོགས་པའི་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་དབུ་བཞུགས་ཀྱིས་བཀའ་སློབ་ཟབ་མོ་སྩལ་གནང་བ་དང་སྨོན་ལམ་ཆེན་མོ་འདིའི་ནང་སྐྱབས་རྗེ་རབ་འབྱམས་རིན་པོ་ཆེ་མཆོག་དང་འབྲུག་ཡུལ་ནང་གི་ལྷོ་བྲག་མཁར་ཆུ་དགོན་པའི་དབུ་བླ་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ་མཆོག་དབུ་བཞུགས་ཀྱི་རྙིང་མའི་བླ་ཆེན་མང་པོ་ལྷན་བཞུགས་གནང་བ་སོགས་ཀྱི་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད།
གསན་མཁན་རྣམ་པ་ལྷན་རྒྱས་ལ་ཁོ་ཡུལ་ལྷག་དཀར་བཟང་བའི་འཚམས་འདྲི་ཞུས་པ་དང་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལར་ཕྱིར་ཕེབས་མཛད་པ་དེའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྒང་ཏོག་དང་ས་ལུ་སྒ་ར་དེ་བཞིན་གནས་མཆོག་རྡོ་རྗེ་གདན་ནང་གི་རླབས་ཆེན་མཛད་འཕྲིན་ཁག་ལེགས་གྲུབ་ཟིན་པའི་རྗེས་སུ་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་པ་དང་ལྡི་ལིར་བཞུགས་ཞག་གསུམ་རིང་བཞུགས་པའི་རྗེས་སུ་མཁའ་ལམ་བརྒྱུད་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སྒ་སྒལ་གནམ་ཐང་ལ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་སྟེ

སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་ཆེ་གནང་མཛད་པ་མ་ཟད་བཀའ་སློབ་ལམ་སྟོན་ཟབ་མོ་སྩལ་གནང་མཛད་པ་དེའི་སྐོར་སྙན་སྒྲོན་ཞུ་རྒྱུར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་གནས་མཆོག་རྡོ་རྗེ་གདན་ནང་རླབས་ཆེན་མཛད་འཕྲིན་བསྐྱངས་གནང་མཛད་པའི་ཉིན་མཐའ་མ་སྟེ། སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོར་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་གྱི་བཞུགས་ཁྲིར་འཁོད་གནང་མཛད་པའི་མཚམས་སུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་གཙོ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་གིས་མཎྜལ་རྟེན་གསུམ་དང་སྐྱབས་ཐོ་འདེགས་འབུལ་ཞུས་པ་དང་འབྲེལ་དཀོན་མཆོག་རྗེས་དྲན་གྱི་མདོ་དང་ཞལ་འདོན་ཤིས་བརྗོད་སོགས་གསུང་འདོན་གནང་གྲུབ་པའི་རྗེས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་བཀའ་སློབ་བཀའ་དྲིན་ཆེ་གནང་མཛད་དོན་ལ། ད་ཆོས་གྲོགས་རྣམ་པ་ལྷན་རྒྱས་ཚང་མ་ལ་ཡ། ཞུ་ཡ་ལ་ཡ་ཨེ་ནི་དེ་རིང་དེ། ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འཁོར་བསྐོར་ས། མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ས་ད་གནས་ཁྱད་པར་ཅན་དེ་ལ་ཡ། ཨེ་ནི་དེ་རིང་ང་ཚོ་ཚང་མ་ལོག་རུག་རུག་བྱས་བྱས། ད་སྨོན་ལམ་རྒྱག་ཡ་སྐལ་བ་བཟང་པོ་བྱུང་པ་རེད།

དེ་རིང་ཁ་སང་ནང་ཆོས་ལ་ཡང་དོ་སྣང་གསར་པ་ཅིག་བྱེད་བསྡད་ཀྱི་ཡོད་རེད། ཨ་ནི་ང་རང་ཚོ་འདི་ཕ་མེས་ནས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ད་རྗེས་འབྲང་བྱས་ཨ་ནི་དེ་རིང་གནས་ཁྱད་པར་ཅན་དེ་ཨི་ནི་ང་ཚོ་རུག་རུག་བྱེད་བཞིན་འདུག་ད་སྨོན་ལམ་རྒྱག་ཡག་གི་གོ་སྐབས་བྱུང་པ་རེད་ཞེ་དྲག་སྐལ་བ་བཟང་པོ་ཡིན་ཨ་ནི་ང་རང་ཚོས་ཇི་ལྟར་བོད་ཀྱི་གསོལ་བ་བཏབ་པ་ནང་བཞིན་གྱིས་ད་གང་ལྟར་བའི་ཚེ་རབས་ནས་ཚེ་རབས་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འབྲང་རྣལ་མ་ཅིག་ཡོང་ཐུབ་ཡག་ཅིག་གིས་ང་ཚོ་སྨོན་ལམ་རྒྱག་གི་ཡོད་ལ་ཕལ་ཆེར་ཆོས་གྲོགས་ཚོས་ཡང་དེ་འདྲའི་ཞིག་ཏན་ཏན་ཡོང་ཐུབ་ཀྱི་རེད་ཨེ་ན་ཚང་མ་ལོག་གི་ཐུགས་སྨོན་ཡག་པོ་ཅིག་གནང་ཤོག་ཨེ་ད། ཞེས་དུས་དུས་ལ་ཡར་སྨོན་ལམ་རྒྱག་པ་གལ་ཆེན་པོ་རེད་ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ་ཉིན་ཞག་ཕྲུགས་གཅིག་གི་རིང་ལ་ཡར་སོ་སོའི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཅིག་གིས

སྨོན་ལམ་འདི་པའི་སྙིང་ཁོང་རུས་པའི་གཏིང་ནས་པའི་སེམས་ཤུགས་བསྐྱེད་ནས་སྨོན་ལམ་རྒྱབ་བསྡད་ཀྱི་ཡོད། ཞོགས་ཀ་ཡར་ལངས་པ་ད་ག་བྱང་ཆུབ་ཀྱི་སེམས་བསྒོམ་ཨེ་ནས་སྟོང་ཉིད་ཀྱི་ལྟ་བ་བསྒོམ། འོ་ད་ཨེ་ནས་དེ་འདྲའི་གི་ད་བསྟན་པ་དེ་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཡང་དེ་འདྲའི་གི་ད་ཟབ་པ་དང་རྒྱ་ཆེ་བའི་བསྟན་པ་འདིའི་དེ་ཨེ་ནས་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡག་པོ་ཞིག་ཡོང་ཐུབ་ཡ་དེའི་ཐོག་ལ་ང་རའི་ངོས་ནས་ག་རེ་ཞབས་འདེགས་སྒྲུབ་ཡ་ཡོད་པ་དེ་སྒྲུབ་ཐུབ་ཡ་ཅིག་གི་སྨོན་ལམ་རྒྱག་གི་ཡོད་ཨེ་ད། གཞན་དག་དམིགས་བསལ་ཞུ་ཡག་གི་མི་འདུག་ད་དེ་རིང་དེ་གནས་ཁྱད་པར་ཅན་དེ་ང་རང་ཚོ་ཚང་མ་ལོག་རུག་རུག་བྱེད་བྱེད་འདུག་རྒྱུ་བྱུང་བ་རེད་ཨོ། ཞེ་དྲག་གོ་སྐབས་བཟང་པོ་རེད་ཨ་ནི་ཆོས་ཟེར་ཡག་དེ་ཕྱི་ལོགས་ཀྱི་རྣམ་འགྱུར་སྐད་ཆ་མ་རེད་སེམས་ཀྱི་ནང་ནས་བྱས་ད་ཆོས་ཀྱི་སྙིང་པོ་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་དེ་ད

སྟོན་པའི་རྗེས་འབྲང་རྣལ་མ་གཅིག་གི་ཐོག་ནས་ནི། འགྲོ་བ་མི་གཙོ་བོར་གྱུར་པའི་མཐའ་ཡས་པའི་སེམས་ཅན་མཐའ་དག་གི་དོན་དག་ལ་ཡང་ཕན་འདོགས་བྱེད་ཐུབ་ཡག་བྱེད་ཀྱི། ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཡང་ཨ་ནི། འགྲོ་བའི་དོན་བྱེད་ཐུབ་ཡག་ཅིག་གི་སྨོན་ལམ་རྒྱག་གི་ཡོད་ལ། སྨོན་ལམ་འདི་ཨ་ནི། གནས་ཁྱད་པར་ཅན་འདི་འདྲ་ལ་ཡང་སྨོན་ལམ་རྒྱག་དུས་སྨོན་ལམ་འདི་འགྲུབ་ཡག་ལ་ཏན་ཏན་དགོས།
རྐྱེན་ཞིག་ཡོད་རེད། ང་ནི་ཚང་མ་ལོག་ལ་ཐུགས་རྗེ་ཆེ་ཞེས་ཞུ་ཡ་ཡིན་ཨ་ནི་བཀྲ་ཤིས་བདེ་ལེགས། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་སྩལ་གནང་མཛད་པ་ཁག་ལེགས་གྲུབ་ཟིན་པའི་རྗེས་སུ་རྙིང་མའི་བླ་ཆེན་རྣམས་ཀྱིས་སྤྱན་རྒྱ་སྤོས་སྣེས་བསུས་ཏེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བྱང་ཆུབ་མཆོད་རྟེན་ཆེན་མོའི་ནང་གནས་གཟིགས་མཛད་པའི་རྗེས་སུ་བཞུགས་གནས་ཕོ་བྲང་དགའ་ལྡན་འཕེལ་རྒྱས་གླིང་ལ་ཆིབས་བསྒྱུར་མཛད་འདུག། སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པ་དེ་བཞིན་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་སྟེ་རེས་གཟའ་ཕུར་བུ་དང་བོད་ཟླ་བཅུ་གཅིག་པའི་གནམ་གང་ཉིན་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་རིན་པོ་ཆེའི་དྲུང་ལ་ཚོགས་གནང་རྒྱུ་དབུ་འཛུགས་གནང་སྟེ་བོད་ཟླ་བཅུ་གཉིས་པའི་ཚེས་བཅུ་སྟེ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བར་ཉིན་གྲངས་བཅུའི་རིང་ཚོགས་གནང་འདུག། ཡང་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་ད་རེས་ཀྱི་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ནང་ལྷན་བཞུགས་གནང་བའི་རྙིང་མའི་བླ་ཆེན་རྣམས་ལ་གཟིམ་ཆུང་མཇལ་ཁ་ཡང་སྩལ་གནང་མཛད་འདུག་ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་ལྔ་པ་དེ་བཞིན་རྒྱ་གར་བྱང་ཤར་འབྲས་ལྗོངས་མངའ་སྡེའི་གཞུང་གི་ཆོས་རིག་སྡེ་ཚན་དང་འབྲས་ལྗོངས་ནང་གི་དགོན་སྡེ་ཁག་གིས་གོ་སྒྲིག་ཞུས་པ་ཞིག་ཡིན་པ་དང་འདི་གོ་སྒྲིག་ཞུ་དགོས་དོན་སྐོར་འབྲས་ལྗོངས་པདྨ་ཡང་རྩེ་དགོན་པའི་མཁན་པོ་དབང་རྒྱལ་རྡོ་རྗེ་ལགས་ཀྱིས་གསུངས་དོན། སྤྱིར་འཛམ་བུ་གླིང་ཞི་བདེ་ཆགས་ཡ་དང། དེ་ནས་བསྟན་འཛིན་གྱི་སྐྱེས་བུ་ཐམས་ཅད་སྐུ་ཚེ་ཞབས་པད་བརྟན་ཡ་དང། དེ་བཞིན་དུ་དེ་ནས་འཇིག་རྟེན་ཁམས་ཀྱི་ནང་བཅུད་ཀྱི་སེམས་ཅན་དེ་དག་ཐམས་ཅད་ལ་ཡང་དེ་ནས་བདེ་སྐྱིད་ཕུན་སུམ་ཚོགས་ཚེ་རིང་ནད་མེད་དང་དེ་ནས་ཀྱི་བསམ་དོན་མཐའ་དག་འགྲུབ་པའི་ཀྱི་དེ་ནས་དེ་འདྲ་གི་དམིགས་ཡུལ་གཙོ་བོ་བྱས་ནས་ད་ལྟ་སྨོན་ལམ་འདི། སྐྱབས་རྗེ་རིན་པོ་ཆེ་རྣམ་པ་གིས་འོ་བརྒྱལ་མང་པོ་ཞིག་གནང། དེ་ནས་ད་ལྟ་བར་དུ་ཚུགས་པ་འདི་དཔེ་མི་སྲིད་ཀྱི་དེ་ཧ་ལས་པའི་གི་རྗེས་སུ་ཡི་རང་དགོས་ཡ་དང་འདི་དཔེ་མི་སྲིད་ཀྱི་དེ་ནི་ང་ཚོ་སྐལ་པ་བཟང་པོ་ཅིག་རེད་འདི་ཞུ་ཡ་ཡིན། ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་འདིའི་ནང་རྒྱ་བལ་འབྲུག་གསུམ་གཙོས་པའི་རྙིང་མའི་དགོན་སྡེ་ཁག་གི་དབུ་བླ་མཁན་པོ་བླ་སྤྲུལ་རྣམས་དང་དགེ་བཙུན་སྔགས་གསུམ་བཅས་དགོན་སྡེ་ཁག་ཉིས་བརྒྱ་དགུ་བཅུ་ལྷག་གི་དགེ་བཙུན་སྔགས་གསུམ་ཁྱོན་བསྡོམས་བདུན་སྟོང་སྐོར་ཞིག་ལྷན་ཞུགས་གནང་འདུག། ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་འདིའི་ནང་རྙིང་མའི་བླ་ཆེན་ཆེ་ཁག་མང་པོ་ཆིབས་བསྒྱུར་གནང་བ་འདི་དག་སྐོར་འབྲུག་ཡུལ་ནང་གི་ལྷོ་བྲག་མཁར་ཆུ་དགོན་པ་ནས་ཆེད་བཅར་ཞུས་པའི་གྲྭ་ཚང་འདིའི་མཁན་པོ་བསྟན་འཛིན་རྒྱ་མཚོ་ལགས་ལ་ཞལ་པར་བརྒྱུད་ནས་འདྲི་ཞུས་པས་ཁོང་གིས་གསུངས་དོན། གཙོ་བོ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་གཙོ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་དང། དེ་ནང་བཞིན་གྱི་ལྷོ་བྲག་མཁར་ཆུའི་བསྟན་བདག་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ། འོ་བ་དེ་བཞིན་དུ་དེ་ནས་སྐྱབས་རྗེ་སྨིན་གླིང་མཁན་ཆེན་རིན་པོ་ཆེ་དང་སྐྱབས་རྗེ་རྒྱང་ཁང་རིན་པོ་ཆེ། དེ་བཞིན་དུ་དེ་ནས་སྐྱབས་རྗེ་ཀ་ཐོག་སི་ཏུ་རིན་པོ་ཆེ་དང་སྐྱབས་རྗེ་བདུད་འཇོམས་ཡང་སྲིད་རིན་པོ་ཆེ་དེ་ནས་སྐྱབས་རྗེ་འཁྲུལ་ཞིག་ཡང་སྲིད་རིན་པོ་ཆེ་མཁན་ཆེན་ཚེ་དབང་རྒྱ་མཚོ་རིན་པོ་ཆེ་དེ་ནས་དགོན་བྱང་རིན་པོ་ཆེ་དང་སྤྲུལ་སྐུ་གསང་སྔགས་རིན་པོ་ཆེ་ད་ཁོང་རྣམ་པའི་དབུ་བཞུགས་ཀྱི་ཐོག་ནས་ང་ཚོའི་རྙིང་པའི་སྨོན་ལམ་ཆེན་མོ་ད་ལྟ་འཚོགས་བཞིན་པ་རེད་ཞུ་བ་ཡིན་ལ་དེ་ནས་ང་ཚོ་ལྷོ་བྲག་མཁར་ཆུའི་དགོན་པ་ནས། ད་དགེ་འདུན་པ་ཞལ་གྲངས་ག་ཚོད་ཕེབས་ཡོད་རེད་ཅེས་ཞུས་པ་ཡིན་ན་ད་ང་ཚོ་དགོན་པ་ནས་མཁན་པོ་སྤྲུལ་སྐུ་བླ་མ་སློབ་དཔོན་དགེ་འདུན་པ་ཚང་མ་བསྡོམས་པ་ཡིན་ན་ཕལ་ཆེར་དེ་ནས་སུམ་བརྒྱ་ལྷག་ལྷག་ཅིག་ད་ལོ་དེའི་རྡོར་གདན་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ལ་ཕེབས་ཡོད་རེད་ཞུ་ཡ་ཡིན། ཡང་ད་རེས་ཀྱི་སྨོན་ལམ་ཆེན་མོ་འདིའི་སྐབས་སུ་བྱང་ཆུབ་མཆོད་རྟེན་རིན་པོ་ཆེའི་ཕྱོགས་བཞི་ལ་སྨོན་ལམ་ཚོགས་གནང་འདུག་པས་དེ་ཡང་ཤར་ཕྱོགས་སུ་སྐྱབས་རྗེ་སྤྲུལ་སྐུ་གསང་སྔགས་རིན་པོ་ཆེ་མཆོག་དབུ་བཞུགས་ཐོག་རྙིང་མའི་བཙུན་དགོན་ཁག་གི་མཁན་བླ་བཙུན་མ་རྣམས་དང། ལྷོ་ཕྱོགས་སུ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་དབུ་བཞུགས་ཐོག་སྨིན་གྲོལ་གླིང་དང་རྡོ་རྗེ་བྲག་ཞེ་ཆེན་དང་རྫོགས་ཆེན་ཀ་ཐོག་སོགས་རྙིང་མའི་དགོན་སྡེ་ཁག་གི་མཁན་བླ་དགེ་འདུན་འདུས་མང་རྣམས་དང་ནུབ་ཕྱོགས་སུ་སྐྱབས་རྗེ་རྒྱང་ཁང་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་དཔལ་ཡུལ་རྣམ་གླིང་དགོན་པའི་མཁན་བླ་དགེ་འདུན་འདུས་མང་ལྷན་བཞུགས་གནང་འདུག་ལ་དེ་བཞིན་དུ་བྱང་ཕྱོགས་སུ་ཀ་ཐོག་སི་ཏུ་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་རྒྱ་བལ་འབྲུག་གསུམ་གྱི་གོས་དཀར་ལྕང་ལོ་ཅན་གྱི་སྡེ་རྣམས་ལྷན་བཞུགས་ཀྱིས། སྨོན་ལམ་འཚོགས་གནང་འདུག། ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པ་འགོ་ཁྲིད་ཚོགས་ཆུང་ཁོངས་ཀྱི་འབྲས་ལྗོངས་པད་མ་ཡང་རྩེ་དགོན་པའི་མཁན་པོ་དབང་རྒྱལ་རྡོ་རྗེ་ལགས་ཀྱིས་ད་རེས་ཀྱི་སྨོན་ལམ་ཆེན་པོ་འདིའི་ནང་རྙིང་མའི་བླ་ཆེན་བརྒྱ་ཆ་དགུ་བཅུ་ལྷག་ཆིབས་བསྒྱུར་གནང་ཡོད་སྐོར་གསུངས་དོན། ལོ་དམིགས་བསལ་གྱིས་ཧ་ལས་པ་ཅིག་ག་རེ་བྱུང་འདུག་ཟེར་ན་ང་ཚོ་འདིར་ཕྱོགས་བཞི་ལ་ཕལ་ཆེར་རྙིང་མའི་གྱི་བླ་མ་ཡོད་རེ་ཡོད་ཚད་ཕལ་ཆེར་བརྒྱ་ཆ་དགུ་བཅུ་ཚང་མ་འདིར་ཕེབས་བཞག་བླ་ཆེན་ཚང་མ། འདི་དཔེ་མ་སྲིད་ཀྱི་སྐལ་བ་བཟང་པོ་དང་ཧ་ལས་པ་ཅིག་བྱུང་འདུག་འདི་ཚང་མ། ད་ལྟ། ང་ཚོ་སྤྱི་ནོར་གོང་ས་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་དང་ཁོང་གི་དེ་ནས་བཀའ་སློབ་ལམ་སྟོན་ཡང་ཡིན་པ་དང་དེ་བཞིན་དུ་ང་རང་ཚོ་ཡང་འདིར་སླེབས་མཁན་ཚང་མ་ཡང་དཔེ་མ་སྲིད་ཀྱི་སྐལ་བ་བཟང་པོ། ཡང་ཁོང་གིས་སྨོན་ལམ་ཆེན་མོ་འདི་འཚོགས་སྐབས་གཙོ་བོ་སྨོན་ལམ་གྱི་རྒྱལ་པོ་བཟང་སྤྱོད་སྨོན་ལམ་དང་འཇམ་དཔལ་མཚན་བརྗོད་གཉིས་སོགས་ཀྱི་སྨོན་ལམ་གསུང་འདོན་གནང་བའི་སྐོར་གསུངས་དོན། ད་མདོ་དང་སྔགས་གཉིས་ནས་ནི། མདོ་ཡི་ཕྱོགས་ནས་བསམ་བློ་བཏང་བ་ཡིན་ན་སྨོན་ལམ་གྱི་རྒྱལ་པོ་དེ་བཟང་ན་ང་ཚོ་བཟང་སྤྱོད་སྨོན་ལམ་ཟེར་མཁན་དེ་དེ་གང་མང་མང་བསགས་གནང་གི་ཡོད་རེད། དེ་ནས་གསང་སྔགས་ཀྱི་ཕྱོགས་ནས་ང་ཚོ་སྨོན་ལམ་མཆོག་ཏུ་གྱུར་པ་དེ་ད་ནི་འཇམ་དཔལ་མཚན་བརྗོད་རེད་འདི་གང་མང་མང་བསག་གི་ཡོད་རེད་དེ་ནས་ཕྱོགས་སོ་སོའི་གི་ཡང་བར་མཚམས་འགྲོ་གསུམ་ལ་སོགས་པ་དང་དེ་ནས་བསྔོ་བ་སྨོན་ལམ་ལ་སོགས་པ་དེ་འདྲས་ཡང་དེ་ནི་ཟུར་ཚོགས་སུ་འདོན་གྱི་ཡོད་རེད། རྙིང་མའི་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་ལྔ་པ་དེ་བཞིན་བོད་ཟླ་བཅུ་གཉིས་པའི་ཚེས་བཅུ་རེས་གཟའ་སྤེན་པའི་ཉིན་རྒྱལ་ཁའི་ངང་མཇུག་སྒྲིལ་གནང་འདུག་ལེ་ཚན་འདི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཐེངས་འདིའི་དམིགས་བསལ་བཀའ་འདྲི་ལེ་ཚན་ནང་ལོ་འདིའི་ནང་ཨ་རིའི་མི་སེར་ཞུ་རྒྱུར་རྒྱུན་ལྡན་གྱི་འགོར་གཞི་ལས་དུས་ཚོད་ཐུང་བ་ཡོད་པའི་ཁེ་ཕན་ཡོད་པ་དང་དེའི་ཆ་རྐྱེན་ག་རེ་དགོས་ཀྱི་ཡོད་མེད་སོགས་ཀྱི་ཐད་ཨ་རིའི་མི་ནི་སོ་ཏའི་མངའ་སྡེའི་ནང་བཅའ་བཞུགས་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད། ཨ་མི་རི་ཀའི་མི་ནི་སོ་ཏའི་ནང་བཅའ་བཞུགས་ཁྲིམས་རྩོད་པ་ངག་དབང་སྒྲོལ་དཀར་ལགས་ཐོག་མར་དུས་ཚོད་བཏོད་གནང་ནས་ང་ཚོར་བཀའ་འདྲི་ཞུའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུས་པ་དང་ཨ་ནི་ད་ལོ་གསར་པ་ཙམ་ཅིག་སོང་ཙང་ཕྱི་ལོ་གསར་ཚེས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། ཨོ་བཀྲ་ཤིས་བདེ་ལེགས་ད་རིང་དེ་གོ་སྐབས་གནང་བར་ཐུགས་རྗེ་གནང། ཁྱེད་རང་གིས་ད་ལྟ་སྤྱི་ཚོགས་དྲ་རྒྱའི་ནང་ལ་ཡང་ད་ཉི་མ་ཁ་ཤས་ཕྱིན་སོང་དེའི་ནང་ལ་ཨ་མི་རི་ཀའི་ནང་ལ་མི་སེར་ལག་འཁྱེར་ཞུ་ཕྱོགས་ཡོད་རེད་བ་འདིའི་གི་སྐོར་ལ་བརྙན་ཐུང་ཅིག་བཟོས་གནང་བཞག་སྟེ་མང་ཚོགས་ལ་ད་གོ་རྟོགས་སྤེལ་གནང་ཡ་རེད་འདུག་ལོ་འདིའི་ནང་ལ་ཨ་མི་རི་ཀའི་མི་སེར་ལག་འཁྱེར་ཞུ་ཡས་གི་ད Citizenship ཟེར་གྱི་རེད་བ་མི་སེར་ལག་འཁྱེར་ཞུ་ཡས་གི་དུས་ཚོད་དེ་དུས་རྒྱུན་དང་མ་འདྲ་བར་དུས་ཚོད་ཐུང་ཐུང་ཅིག་ནང་ལོགས་ལ་ཡ་ཞུས་ན་འགྲིག་གི་ཡོད་པ་ཅིག་དེ་གསུངས་འདུག་དེའི་སྐོར་ལ་ཡ་བཀའ་འདྲི་མ་ཞུས་པའི་གོང་ལ་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ཡ་སྤྱི་བཏང་ཨ་མི་རི་ཀའི་མི་སེར་ཞུ་ཡས་ལ་ཆ་རྐྱེན་ག་རེ་ག་རེ་ད་རིམ་པ་འདྲ་བ་ཁ་ཤས་ཅིག་འདུག་བ་དཔེར་ན། ནང་མི་གདན་འདྲེན་ཡིན་ན་འདྲ་བཟའ་ཚང་གདན་འདྲེན་གི་ཐོག་ནས། བརྒྱུད་རིམ་གཅིག་འགྲོ་ཡས་དང་ཡང། འདི་མ་ཡིན་པའི་རྒྱན་རྒྱག་གི་ཐོག་ནས་འགྲོ་ཡས་ད། སྤྱི་ཡོངས་ནས་ཞུ་ཡས་ད་དེ་འདྲས་དུས་ཚོད་ཁག་ཁག་ཁག་ཁག་འདུག་བ། ཆ་རྐྱེན། མ་འདྲ་མ་འདྲ་ག་རེ་ག་རེ་ཡོད་རེད་འདི་ཅིག་སྔོན་ལ་ངོ་སྤྲོད་ཅིག་གནང་རོགས་གནང་ཞུ་གི་ཡིན། ཨ་ལས་ལགས་སོ་དང་པོ་དེ་རེད་ད། Green Card ཡོད་མཁན་ཅིག་གིས་སོ་སོ་བཟའ་ཟླ་ཨ་རི་མི་སེར་ཅིག་ཡིན་པ་ཡིན་ན་ཨ་ནི། ལོ་གསུམ Green Card ཡོད་པའི་གི་དུས་ཚོད་ཡོད་རེད་བ་ལོ་གསུམ་གི་སྔོན་ཉི་མ་དགུ་བཅུ་སྔོན་ལ་ནི་ཡང་མི་སེར་ཞུ་ཡས་གི་ཐོབ་ཐང་དེ་ཡོད་རེད་བ། ཨ་ནི་ད Green Card དེ་ཐབས་ལམ་གཞན་པ་ནས་རག་པ་ཡོད་པ་འདྲ་བོ་བྱས་ན་ཨ་ནི་ལོ་ལྔ་དགོས་པ་རེད་བ། སོ་སོ་བཟའ་ཟླ་མི་ཨ་རི་མི་སེར་ཅིག་མེད་པ་འདྲ་བོ་བྱས་ཡིན་ན་ཨ་ནི་ལོ་ལྔ་དེ་དགུ་ཨ་ལོ་ལྔ་དེ་གི་ཉི་མ་དགུ་བཅུ་སྔོན་ལ་ནི་ཨ་རི་མི་སེར་གི་འགེངས་ཤོག་དེ་ཡ་གཞུང་ལ་བཏང་ཡས་གི་དུས་ཚོད་དེ་ཡོད་རེད། ལགས་ལགས་སོ། དེ་ནས་ད་ཨ་རིའི་མི་སེར་ད་དེ་ཁྱེད་རང་གི་བརྙན་ཐུང་ནང་ལ་གསུངས་པ་ནང་བཞིན་ལོ་དེའི་ནང་དུས་རྒྱུན་དང་མ་འདྲ་བའི་ད་དཔེར་ན་ང་ཚོས་གོ་ཡ་བྱས་པ་ཡིན་ན་ཏོག་དབྱིབས་སྐབས་ལ་ཨ་ནི་དངོས་སུ་ལས་ཀ་བྱེད་མཁན་དང་ད་གང་བྱེད་དེ་འདྲས་མང་པོ་ཅིག་ད་ཚང་མ་ལ་ཡ་འཛམ་བུ་གླིང་སྤྱི་ཡོངས་ལ་དཀའ་ངལ་འཕྲད་པའི་དུས་ཚོད་དང་བྱས་ནས་དཔེར་ན། ཨམ་རི་ཀའི་ནང་ཚུར་ཡོང་ཡས་ཡིན་པ་ཡིན་ན་འདྲ་ནང་མི་གདན་འདྲེན་ཞུ་ཡས་ཡིན་པ་ཡིན་ན་འདྲ་ཡང། ཨ་རིའི་མི་སེར་ཞུ་ཡས་ཡིན་པས་ན་དེ་ཚོ་ཅིག་དུས་རྒྱུན་དང་མ་འདྲ་བའི་ད་ཕར་འགྱངས་པའི་དེ་འདྲའི་གནས་ཚུལ་ཁ་ཤས་ཅིག་གོ་མྱོང་ཡོད་དེ་འདྲ་སོང་ཙང་ད་རིང་གི་དེ་དུས་ཚོད་ག་གིའི་ནང་ལོགས་ལ་ཞུས་ཆོག་གི་ཡོད་མེད་དེ་ཡང་ཁྱེད་རང་བརྙན་ཐུང་ནང་ལ་གསལ་ཅིག་གོ་རྟོགས་ཅིག་སྤེལ་གནང་འདུག་དེའི་སྐོར་ལ། ཅིག་ཡང་གསལ་པོ་བྱས་ང་ཚོ་གསན་མཁན་རྣམ་པ་ཚོར་གཅིག་འགྲེལ་བཤད་གནང་རོགས་གནང་ད་ཉི་མ་ག་ཚོད་འགོར་གྱི་ཡོད་པ་ཡིན་ན་ད་འདི་ད་མགྱོགས་པོ་ལོ་འདིའི་ནང་ལོགས་ལ་དམིགས་བསལ་འདི་འདི་མགྱོགས་པོ་བྱེད་དགོས་ཡ་གི་ཡང་རྒྱུ་མཚན་འདྲ་བོ་ཅིག་ག་རེ་གསུང་གི་ཡོད་པ་ཡིན་ན། རེད་ད་ཏོག་དབྱིབས་ཀྱི་ནད་ཡམས་ཀྱི་དུས་ཚོད་སྐབས་སུ་ལ་ད་ཕོམ་ཤོག་ག་རེ་བརྒྱངས་པ་ཡིན་ནའི་ལ་ཆ་ཚང་བས་ཐོ་ར་ག་ལེ་བྱས་འགྲོ་བསྡད་ཡོད་རེད་ག་ཅི་ལབ་ན་ལས་ཀ་བྱེད་མཁན་ཉུང་བ་བྱས་རེད་ཁོ་རང་ཚོ་གཞུང་གི་ལས་ཁུངས་ལས་བྱེད་དེ་ཚོ་ཨ་ནི་ཡི་ལས་ཁུངས་ལ་ལས་ཀ་མ་བྱེད་པ་བྱས་ནང་ལ་བཏང་དེ་བྱེད་ཏེ་སི་བས།

སྐབས་ལ་དུས་ཚོད་དཔེ་དེ་ག་རང་ཐུང་ང་ཅིག་གསུང་གི་འདུག་པ་དུས་ཚོད་ཐུང་ཐུང་ཞིག་ནང་དེ་ཡང་ཏོག་ཙམ་གསལ་ཁ་བཏོན་གནང་པ་ཡིན་ན། རེད་རེད་ད། དུས་ཚོད་དེ་དེ་ཙམ་རེད་ཁར་ས་ཡང་ས་གནས་ཁག་ཁག་ལ་ཁར་ས་ཁྱད་པར་འགྲོ་གི་རེད་བ། དཔེར་ན་ཆ་བཞག་ན་ང་ཚོ་དེ་མི་ནི་སོ་ཊ་ལ་ནམ་རྒྱུན་ནས་ལོ་གཅིག་ལྷག་ཙམ་འདྲ་བོ་ཅིག་འགོར་གྱི་འདུག་བ་ཕོམ་ཤོག་བརྒྱངས་ཚར་བ་ནས་ཕྱིན་ནས་ཁོང་ཚོ་གི་ཡིག་ཚད་དང་དེ་ཚོ་ལ་སྐད་བཏང་ཡ་དུས་ཚོད་དེ་ལོ་གཅིག་ལྷག་ཅིག་འགོར་གྱི་འདུག་དེ་ནས་ད་ད་ལྟ་དུས་ཚོད་ལ་ཟླ་བ་གསུམ་སོང་བ་ལ་ཁོང་ཚོ་སྐད་བཏང་གི་འདུག་ཨ་ནི་ཧང་སངས་མགྱོགས་པོ་འགྲོ་འགྲོ་ར། ཨ་ནི་ད་ཟླ་བ་ཟླ་བ་ལ་ཁོང་ཚོ་གི། མནའ་སྐྱེལ་གི་སྟབས། ཡིག་ཚད་དང་ཚང་མ། ག་ས། ལོན་ཡོད་ན། ཨ་ནི་མནའ་སྐྱེལ་དུས་ཚོད་བཞོ་ར་འོང་དུས་ཚོད་པས། ཐེངས་མ་གཅིག་ལ་མང་བ་ཅིག་འདུག་ཨ་ནི་མི། སྟོང་ཕྲག་སྟོང་ཕྲག་ག་ཐུག་ར། མནའ་སྐྱེལ་གི། ལ་སྐྱེལ་སྟབས་འགྲོ་འདུག་ཨ། འོང་དུས་བཤད་ས་ཨ་ནི་ཁོང་ཚོ་གི་མི་མང་པོ་མང་པོ། ཁོང་ཚོ་གི། ད་མི་སེར་གི། ཡིག་ཚད་དང་རྒྱུགས་ལེན་དང་དེ་ཚོ་ཚང་མ། ཧང་སངས་མང་པོ་བྱས་མགྱོགས་པོ་བྱས་བྱས། ཨ་ནི་མནའ་སྐྱེལ་གི་སྐབས་སུ་ལ། མི་གང་མང་བ། ཡོང་ཐུབ་པ་དེ་ག་ཁོ་རང་ཚོ་གིས་བྱེད་འདུག། ལགས་ལགས་ལགས་སོ། དུས་ཚོད་འདི་ག་ནས་ལོ། དུས་རྒྱུན་དཔེར་ན་མི་ནི་སོ་ཊ་ཁྱེད་རང་བཞུགས་སའི་ཆ་བཞག་པ་ཡིན་ན་ལོ་གཅིག་འགོར་གི་ཡོད་པ་ཡིན་ན་ཟླ་བ་གསུམ་ཟེར་དུས་ཞེ་པོ་ཅིག་མར། དུས་ཡུན་དེ་ཐུང་བར་ཕྱིན་པ་རེད། ད་དེ་ནི། གཅིག། དམིགས་བསལ་ཞུ་སྟངས་འདྲ་བོ་ཅིག་བལྟ་མི། ད་དེ། དུས་ཚོད་ཐུང་ཐུང་ཞིག་ནང་ལོ་གསུང་ཐུབ་པ་དེ་ག་འདྲས་ག་འདྲས། གྱང།

མི་སེར་ལག་ཁྱེར་ལེན་དགོས་ཡོད་ན་འགྲོ་སྟངས་དེ་ཤིང་གི་རི་དེ་ཡང་དེ་ད་ལྟ་གསལ་ཁ་ཅིག་བཏོན་གནང་བ་ཡིན་ན། རེད་ག་ཅིག་སྔོན་ལ་ཞུས་པ་ནང་བཞིན་ད་ལྟ་སོ་སོ་བཟའ་ཟླ་ཨ་རིའི་མི་སེར་ཅིག་ཡིན་པ་ཡིན་ན་ནི་ལོ་གསུམ་ནང་ལོགས་ལ་བརྒྱངས་ཀྱི་ཡོད་པ་འདྲ་བོ་ཞིག་ན་རེད་བ་ཨ་ནི་ཕོམ་ཤོག་བཏང་དུས་སྐབས་སུ་ཡིན་ན་ནི་ཡང་དཔང་རྟགས་མང་ཙམ་བཏང་དགོས་རེད་བ་ཡིག་ཆ་མཉམ་དུ་ལ་མང་ཙམ་བཏང་ཨ་ནི་དྲ་རྒྱ། བྱེད་ཀྱི་ཡོད་ན་ཡང་དཔང་རྟགས་མང་ཙམ་ད་དྲ་རྒྱ་ནང་ལ་ཕར་བླུགས་དགོས་རེད་བ་ཚང་མ Scan བྱས་ནས་དཔར་ལོག་བརྒྱབ Computer ནང་ལོགས་ལ་ཨ་ནི་ནང་ལོགས་ལ་དྲ་རྒྱ་ནང་ལ་ཕར་བླུགས་ནས་ཁོང་ཚོ་ལ་བཏང་ཡ་ཡོད་རེད་བ་ཨ་ནི་ཤོག་བུ་ཐོག་ནས་སྦྲག་ཐོག་ཐོག་ནས་བཏང་རྒྱུ་ཡོད་ན་དཔང་རྟགས་འདི་ཚང་མ་མར་བཤུས་ནི་མཉམ་དུ་ལ་ཡིག་ཆ་མཉམ་དུ་ལ་བཏང་ཡ་ཡོད་རེད་བ་ད་ལོ་ལྔ་གི་རྗེས་འདི་བྱེད་ཀྱི་ཡོད་ན། ཨ་ནི་སོ་སོ་གི Green Card དེ་བྱས། སོ་སོ་གི་སོ་སོ་ས་གནས་ཀྱི ID དང་དེ་ཚོ་ཡོད་པ། Tax བརྒྱངས་ཀྱོག་དེ་ཚོ་ཚང་མ་དེ་ཚོ་བཏང་ན་ཡག་པོ་ཡོད་རེད་མཉམ་དུ་ཕན་གྱི་རེད། ག་ཅི་ལབ་ན། ཨ་རིའི་མི་སེར་ཆགས་དུས་སྐབས་སུ་ལ་སོ་སོ་ཡང་མི་ཡག་པོ་ཅིག་ཡོད་པ་གི་ཡང་དཔང་རྟགས་དེ་སྟོན་དགོས་རེད་ར་སོ་སོ་ཁྲིམས་འགལ་གྱི་དེ་འདྲའི་ཁ་ཤས་ཅིག་ཡོད་པ་ཡིན་ན་ཁྲིམས་འགལ་གྱི་ཁ་ཤས་ད་སྐྱོན་ཡོད་མ་རེད་ར་ཡིན་ན་ཡང་ག་ས་སོ་སོ།